གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་གཉིས་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གསུམ་པའི་ཚེས་གཉིས་གཟའ་སྤེན་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཆི་མེད་ཐུན་མོང་ནས། ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་ངག་སྒྲོས་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་ཀྱི་ཁམས་སྡེ་དགེ་ཁུལ་རྒྱ་ནག་གཞུང་གི་ཆུ་མཛོད་གསར་རྒྱག་ལས་གཞི་མཚམས་འཇོག་སླད་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཟས་བཅད་ངོ་རྒོལ་གྱི་ལས་འགུལ་སྤེལ་འགོ་བཙུགས་ཡོད་པ་བཅས་རྒྱལ་སྤྱིའི་གསར་འགྱུར་ཁག་དང། དཔལ་ས་སྐྱ་ཁྲི་འཛིན་ཞེ་གསུམ་པ་མཆོག་གིས། ནང་པའི་ལྟ་བ་ལ་ཞུགས་པའི་རྗེས་སུ་བློ་སྤོབས་དང་ཐུགས་བསམ་རྒྱ་ཆེན་པོ་བཞེས་རྒྱུ་གནད་འགག་ཆེན་པོ་ཡིན་པའི་སྐོར་རྡོ་རྗེ་ཕུར་པ་སྟོད་ལས་དང་རས་བྲིས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྨད་ལས་ཀྱི་བཀའ་དབང་སྩལ་གནང་བའི་སྐབས་དད་ལྡན་མང་ཚོགས་ལ་བཀའ་སློབ་སྩལ་གནང་བའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་ཡུ་རོབ་སྤྱི་མཐུན་ཚོགས་པའི་བསྟི་གནས་སྦེལ་ཇི་ཡམ་གྱི་རྒྱལ་ས Brussels ནང་ཉེ་ཆར་བསྐོང་ཚོགས་གནང་ཡོད་ཅིང་རྒྱལ་ཁབ་བཞི་བཅུ་ལྷག་ནས་ཚོགས་བཅར་བ་བརྒྱ་དང་བདུན་ཅུ་བརྒལ་བ་འདུ་འཛོམས་ཀྱིས། ཚོགས་འདུ་འདིའི་ཐོག་ནས་མ་འོངས་ལས་དོན་བྱེད་རྒྱུའི་གནད་དོན་ཆེ་ཁག་བདུན་གཏན་འབེབས་གནང་འདུག་དེ་འདྲ་སོང་ཙང་གནད་དོན་འདིའི་ཐད་ཚོགས་བཅར་བ་ཉི་ཧོང་སྐུ་ཚབ། དོན་གཅོད། འབུམ་རམས་པ་ཨརྱ་ཚེ་དབང་རྒྱལ་པོ་ལགས་དང་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་གི་འབྲེལ་མཐུད་ཁང་གི་འགན་འཛིན་བཀྲ་ཤིས་ཚེ་རིང་ལགས་གཉིས་དང་ལྷན་དུ་ཚོགས་འདུའི་གྲུབ་དོན་དང་ལྷག་པར་མ་འོངས་རྒྱལ་སྤྱི་དང་ཨེ་ཤེ་ཡ་དེའི་ནང་ནས་ཐའེ་ཝན་བཅས་སུ་ལས་དོན་གནང་འཆར་སྐོར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་ཚུགས་པའི་གོང། བོད་ཀྱི་ཁམས་སྡེ་དགེ་ཁུལ་རྒྱ་ནག་གཞུང་གི་ཆུ་མཛོད་གསར་རྒྱག་ལས་གཞི་མཚམས་འཇོག་སླད་རྒྱལ་ས་ལྡི་ལིར་ཟས་བཅད་ངོ་རྒོལ་གྱི་ལས་འགུལ་སྤེལ་འགོ་བཙུགས་འདུག་འདིའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་སྡེ་དགེ་དབོན་སྟོད་ཁུལ་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞིའི་འོག་ཉུང་མཐར་དགོན་པ་དྲུག་དང་གྲོང་ཚོ་གཉིས་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བའི་རྗེས་འབྲས་སུ། ད་བར་བོད་ནང་ཆུ་མཛོད་ལས་གཞི་འདིར་ཞི་རྒོལ་བྱེད་མཁན་བོད་མི་ཆིག་སྟོང་ལྷག་འཛིན་བཟུང་བཀག་ཉར་བྱས་འདུག་ཅིང་བཙན་བྱོལ་དུ་བོད་མི་རྣམས་ཀྱིས་སོ་སོའི་གནས་ཡུལ་རྒྱལ་ཁབ་དང་ཡུལ་ལུང་ཁག་ནང། རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་དང་དཀའ་སྡུག་མྱོང་བཞིན་པའི་སྡེ་དགེའི་མི་དམངས་ཚོར་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་མུས་ཡིན་པ་རེད། དེ་ཡང་འདི་ཚེས་གཉིས་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ཁུལ་དུ་མདོ་ཁམས་ཆུ་བཞི་སྒང་དྲུག་དང་སྡེ་དགེ་རྒྱལ་ཡོངས་ལྷན་ཚོགས་ཐུན་མོང་གི་གོ་སྒྲིག་འོག་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་དང་སྦྲགས། ཕྱག་ཚོད་ཉི་ཤུ་རྩ་བཞིའི་རིང་ཟས་བཅད་ངོ་རྒོལ་གྱི་ལས་འགུལ་སྤེལ་འདུག་ཅིང་དབུས་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཞོན་པད་མ་འབྲུག་མ་ལགས་ཀྱིས། ལྡི་ལི་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པ་ནས་བཟུང་ད་བར་བོད་མིའི་ཆོས་དད་རང་མོས་དང། ཁོར་ཡུག་སྲུང་སྐྱོབ། འགྲོ་བ་མིའི་ཐོབ་ཐང་བཅས་ལ་ཚོད་འཛིན་གྱིས་སྣོད་བཅུད་གཉིས་ཀར་ཚད་ལས་བརྒལ་བའི་དོ་ཕོག་བཏང་དང་གཏོང་མུས་ཡིན་པ་མ་ཟད། ད་ཆ་སྡེ་དགེ་ནང་ཛ་དྲག་གི་གནས་ཚུལ་དེར་བློ་འཚབ་ཆེན་པོས་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་ཤིང་ཆུ་མཛོད་གསར་རྒྱག་ལས་གཞི་དེ་འཕྲལ་དུ་མཚམས་འཇོག་དགོས་ཅེས་གསུངས་ཀྱི་འདུག། ཨ་དེའི་ཐོག་ལ་ཨ་ནི་ང་ཚོས་ཨ་ནི་ད་ཅིག་དངོས་གནས་གདུང་སེམས་མཉམ་སྐྱེད་ཟེར་ན་རེད་ཨ་ནི་རྒྱ་ནག་གཞུང་ལ་ཨ་ནི་དེ་ངེས་པར་དུ་མཚམས་འཇོག་བྱེད་དགོས་ཀྱི་ཡོད་ཟེར་ཡག་གི་ཨ་ནི་དོན་དག་དེའི་དུས་སུ་རེད་ཅེས་བཤད་ཡག་ཅིག་ཡིན། སྡེ་དགེ་ཁུལ་དུ་རྒྱ་ནག་གཞུང་གི་ཆུ་མཛོད་ལས་གཞི་དེའི་རྐྱེན་གྱིས་ལོ་རྒྱུས་ཀྱི་དོན་སྙིང་ལྡན་ཞིང་རིག་གནས་ཀྱི་དཔལ་ཡོན་ལྡན་པའི་དབོན་སྟོད་དགོན་པ་དང་ལྷ་བྲང་དགོན་པ། ཡེ་ན་དགོན་པ། མཁར་རྡོ་དགོན། སྤོང་བྲག་དགོན། བཀྲ་ཤིས་དགོན། དགྱེས་རྡོ་དགོན། དགོན་གསར་དགོན། རབ་བརྟན་དགོན་བཅས་དགོན་ཁག་བརྒྱད་དང། བོད་མིའི་ཕ་རྒྱུད་བུ་རྒྱུད་ནས་ཡོང་བའི་གྲོང་ཚོ་གཉིས་བཅས་གནས་སྤོས་བྱེད་དགོས་པ་རྒྱ་ནག་གཞུང་གིས་བཙན་བཀའ་བཏང་ཡོད་པར་བརྟེན་ལས་གཞི་དེ་མཚམས་འཇོག་ཡོང་སླད་ཁུལ་དེར་གནས་སྡོད་བོད་མི་ཚོས་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ནས་བཟུང་ད་བར་ཞི་རྒོལ་བྱེད་མུས་ཡིན་པ་རེད། གཞན་ཡང་ཉེ་ལམ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གཞུང་གིས་སྡེ་དགེ་ཁུལ་དུ་གནས་སྡོད་བོད་མི་ཚོར་དྲག་གནོན་ཤུགས་ཆེན་བྱེད་བཞིན་པར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྐྱོན་འཛུགས་ནན་པོ་བྱེད་ཀྱི་ཡོད་ལ་རྒྱ་ནག་གཞུང་གིས་འབྲི་ཆུའི་ཆུ་མཛོད་ལས་གཞི་ལ་ཞི་རྒོལ་བྱེད་མཁན་བོད་མི་ཆིག་སྟོང་ལ་འཛིན་བཟུང་བཀག་ཉར་བྱས་ཡོད་པ་དེ་དག་འཕྲལ་དུ་གློད་གྲོལ་གཏོང་དགོས་པའི་རེ་འདུན་བཏོན་འདུག་དེ་དང་ཕྱོགས་མཚུངས་ཀེ་ན་ཀྲ་དང་ཨ་རི། ཡུ་རོབ། རྒྱ་གར་སོགས་བོད་མིའི་གནས་ཡུལ་འཛམ་གླིང་ས་ཕྱོགས་གང་སར་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མུས་ཡིན་པ་རེད་ལ། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སླེབས་ལ་ཉེ་བའི་བོད་མིའི་རང་དབང་སྒེར་ལངས་གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་ལྔ་པའི་སྐབས་བོད་མི་ཚང་མས་ཆིག་སྒྲིལ་གྱི་སྒོ་ནས་གང་མང་མཉམ་ཞུགས་གནང་རོགས་ཞེས་གསལ་བསྒྲགས་གནང་བཞིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་འགོ་འཛུགས་ཞུ་གི་ཡིན། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ཚོས་བོད་ཀྱི་ཁམས་སྡེ་དགེ་ཁུལ་བྱུང་བའི་དོན་རྐྱེན་ཐད་ཐུགས་འཚབ་དང་འབྲེལ་རྒྱ་ནག་གཞུང་གི་བྱ་སྤྱོད་ལ་སྐྱོན་བརྗོད་གནང་འདུག་ཁ་ས་ཕྱི་ཟླ་གསུམ་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ཁག་ཅིག་གིས་སྤྱི་ཚོགས་དྲ་ལམ། Twitter ད་ཆ X ཞེས་བརྗེ་བསྒྱུར་བྱས་པ་དེའི་བརྒྱུད་བོད་ཀྱི་ཁམས་སྡེ་དགེ་ཁུལ་ཆུ་མཛོད་གློག་ཁང་འཛུགས་སྐྲུན་དང་འབྲེལ་ནས་བོད་མིའི་དགོན་གྲོང་གནས་སྤོ་བྱ་རྒྱུར་ཞུ་འབོད་ངོ་རྒོལ་བྱེད་མཁན་འཇུ་བཟུང་བྱས་པའི་གནད་དོན་ཐད་ཐུགས་འཚབ་ཡོད་པ་འགྲེལ་བརྗོད་དང་འབྲེལ་སྐྱོན་བརྗོད་གནང་འདུག་དེ་ཡང་འགན་འཛིན་ཚོགས་མི་སྐུ་ཞབས David Curry མཆོག་གིས་རྒྱ་ནག་གཞུང་གིས་དགོན་སྡེ་ཁག་གཏོར་བཤིག་བྱེད་རྒྱུ་ཡིན་པའི་གནས་ཚུལ་དང་དེ་བཞིན་མི་ཚོགས་མང་པོ་སྡེབ་གཅིག་ལ་འཛིན་བཟུང་བཀག་ཉར་བྱས་དང་བྱེད་བཞིན་པའི་གནད་དོན་དེ་ནི་རྒྱ་ནག་གིས་བོད་པའི་ཆོས་དང་རིག་གཞུང་གི་ངོ་བོ་ཙམ་ཡང་མེད་པར་བཟོ་རྩིས་བྱེད་པའི་ངན་བྱུས་མུ་མཐུད་ལག་བསྟར་བྱེད་བཞིན་པ་ཞིག་རེད་ཅེས་གསུངས་འདུག་ཡང་འགན་འཛིན། ཚོགས་མི་སྐུ་ཞབས་ནོ་རི་ཀྲར་ཀིལ་མཆོག་གིས་དེ་སྔ་ཡང་རྒྱ་ནག་གུང་ཁྲན་སྲིད་གཞུང་གིས་བོད་ནང་བླ་རུང་སྒར་དང་ཡ་ཆེན་སྒར་སོགས་དགོན་སྡེ་ཁག་ཅིག་གཏོར་བཤིག་བཏང་སྟེ་གྲྭ་བཙུན་སྟོང་ཕྲག་མང་པོ་རང་ཁྱིམ་དུ་ཕྱིར་ལོག་བཏང་ཡོད་ཅེས་དང། དེ་འདྲ་ཡིན་དུས་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ངོས་ནས་བོད་ནང་འདི་ལྟ་བུའི་བྱ་སྤྱོད་ལག་བསྟར་བྱེད་མཁན་གྱི་གཞུང་གི་འབྲེལ་ཡོད་དཔོན་རིགས་ཚོར་ཉེས་ཆད་ཚབས་ཆེ་ཙམ་འགེལ་དགོས་ཀྱི་འདུག་ཅེས་ནན་བརྗོད་གནང་ཡོད་པ་རེད། དེ་དང་ཕྱོགས་མཚུངས་འགན་འཛིན་ཚོགས་མི་གྲོས་ཚོགས་འཐུས་མི་ཟུར་པ་ཡིན་པ་སྐུ་ཞབས Frank Wolf མཆོག་གིས་རྒྱ་ནག་དམར་པོའི་སྲིད་གཞུང་གིས་རྒྱལ་ཁབ་ནང་ཆོས་དད་རང་དབང་ལ་རྩིས་མེད་རྡོག་རོལ་བཏང་བའི་བྱ་སྤྱོད་ཇེ་སྡུག་ཏུ་འགྲོ་གི་ཡོད་པ་དེར་གདོང་ལེན་བྱེད་ཐབས་སུ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ངོས་ནས་རྒྱ་ནག་གི་ཚོས་ཕྱི་ཕྱོགས་ནས་ཨ་རིའི་གྲོས་ཚོགས་ནང་ཞུ་གཏུག་དང་འབྲེལ་བ་བྱེད་མཁན་གྱི་སྐུ་ཚབ་ཚོའི་ཐོག་ཞིབ་འཇུག་དང་སྟངས་འཛིན་དོ་ནན་ཙམ་བྱེད་དགོས་ཀྱི་རེད་ཅེས་གསུངས་འདུག་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཞེས་པ་ནི་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་གཉིས་མོས་ཀྱིས་ཆེད་འཛུགས་གནང་བའི་རང་སྐྱོང་གི་སྒྲིག་འཛུགས་སམ་ལྷན་ཚོགས་ཤིག་ཡིན་ཅིང་ལྷན་ཚོགས་དེས་ཨ་རིའི་གཞུང་དང་གྲོས་ཚོགས་ལ་ཆོས་དད་རང་དབང་གི་ཐོག་ལ་ཁྱད་ལས་སློབ་སྟོན་འབུལ་གྱི་ཡོད་པ་རེད། ཨ་རིའི་ཕོ་བྲང་དཀར་པོའི་མདུན་བོད་མི་རྣམས་འདུ་འཛོམས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་ཁམས་སྡེ་དགེ་རྫོང་གི་མི་མང་ལ་གདུང་སེམས་མཉམ་སྐྱེད་ཆེད་རྔམ་སྟོན་སྐད་འབོད་ཀྱི་ལས་འགུལ་གནང་འདུག། ཨ་རིའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་དུ་བྱུང་བཞིན་པའི་གནས་ཚུལ་ལ་གདུང་སེམས་མཉམ་སྐྱེད་དང་འབྲེལ་ཁུལ་དེར་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པའི་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་གཡུ་སྒྲོན་ལགས་ཀྱིས་ང་ཚོ་རླུང་འཕྲིན་ཁང་བརྒྱུད་རྒྱ་ནག་གཞུང་གི་བྱ་སྤྱོད་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པའི་སྐོར་གསུངས་འདུག། ད་རིང་ང་ཚོ་ལས་འགུལ་སྤེལ་དགོས་ཡ་གི་རྒྱུ་མཚན་དེ་གང་ཡིན་ཟེར་ན་སྡེ་དགེ་ཕྱོགས་ལ་མི་མང་གི་ཆེད་དུ་གདུང་སེམས་མཉམ་འབྲེལ་དང། ཨ་ནི་ད་ལྟ་རྒྱ་ནག་གཞུང་གིས། བཙན་དབང་གི་ཐོག་ནས་ཆུ་མཛོད་རྒྱག་ཡ་གི་ལས་འགུལ་ཞིག་སྤེལ་གྱི་ཡོད་རེད། དེའི་ཐོག་ནས་ང་ཚོ་དགོན་པ་ཁག་མང་པོ་ཞིག་གཏོར་བཤིག་བཏང་ཡ་དང། བོད་མི་མང་པོ་ཞིག་བཙན་དབང་གི་ཐོག་ནས་གནས་སྤོས་བྱེད་ཡ་གི་གནས་ཚུལ་མང་པོ་ཞིག་འཕེལ་ཞག་དེའི་ཐོག་ནས་ང་ཚོ་དེ་ཨ་རི་རྒྱལ་ས་ཝ་ཤིང་ཏོན་གྱི་ཌི་སི་གཞོན་ནུ་ལྷན་ཚོགས་ཀྱི། ཕོ་བྲང་དཀར་པོའི་མདུན་དུ་ང་ཚོ་མར་མེ་བྱས་ནས་སྐད་འབོད་བྱེད་འདྲའི་འདུ་ཚོགས་གནང་བ་ཡིན། མི་མང་མང་པོ་ཕེབས་ཤག་རྒྱབ་སྐྱོར་གནང་མཁན་ཐུགས་རྗེ་གནང་ཞུ་ཡས་ཡིན།
ཁ་སང་ཨ་རིའི་ཕོ་བྲང་དཀར་པོའི་མདུན་སྤེལ་བའི་ལས་འགུལ་དེའི་སྐབས་ས་གནས་མི་མང་དང་སློབ་ཕྲུག་ཁག་ཅིག་ནས་མཉམ་ཞུགས་གནང་འདུག་ལ་ཡུལ་སྐོར་དུ་ཕེབས་པའི་མི་མང་ཁག་ཅིག་ནས་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་སྟོན་གནང་ཡོད་པ་རེད། ལས་འགུལ་དེའི་སྐབས་བོད་མི་རྣམ་པས་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་སྔོན་བསུས་ནས་རྒྱལ་བའི་ཞབས་བརྟན་དང་བྱང་ཆུབ་སེམས་མཆོག་མ་ངག་འདོན་གནང་ཡོད་པས་མ་ཚད་བོད་ནང་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པ་དང། བཙན་ཤེད་ཀྱིས་ཡུལ་མི་གནས་སྤོས་བྱ་རྒྱུ་ངོ་རྒོལ་ཡོད་པའི་སྐད་འབོད་གནང་ཡོད་པ་རེད། ཁམས་སྡེ་དགེ་རྫོང་ཁོངས་ཀྱི་འབྲི་ཆུའི་རྒྱུད་དུ་རྒྱ་ནག་གཞུང་གིས་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་ཆེད་དེའི་ཁུལ་གྱི་གྲོང་ཚོ་དང་དགོན་སྡེ་ཁག་ཅིག་གནས་སྤོས་བྱེད་དགོས་པའི་བཙན་བཀའ་བཏང་ཡོད་པ་དང། གནས་སྤོས་བྱེད་འདོད་མེད་པ་དང་ལས་གཞི་དེ་ལ་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་མང་པོ་ཞིག་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱས་པའི་གནས་ཚུལ་འབྱུང་བཞིན་པའི་ཐད་འཛམ་གླིང་ཁྱོན་ཡོངས་སུ་བོད་མི་དང་བོད་དོན་རྒྱབ་སྐྱོར་བས་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་སྤེལ་དང་སྤེལ་བཞིན་ཡོད་པ་རེད། དེ་དང་འབྲེལ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་ཨ་མི་རི་ཀའི་མེ་ནི་སོ་ཏྲ་ས་གནས་སུ་ཡང་རྒྱ་ནག་གཞུང་གི་གོང་ཞུས་བྱ་སྤྱོད་ཁག་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་འདུག།
ནེ་ཐར་ལེན་ཏྲ་ནང་རྒྱ་ནག་གཞུང་ཚབ་ཁང་གི་མདུན་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་འདུག་ཁམས་སྡེ་དགེ་རྫོང་གི་འབྲི་ཆུའི་རྒྱུད་དུ་རྒྱ་ནག་གཞུང་གིས་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་ཆེད་དེ་ཁུལ་གྱི་གྲོང་ཚོ་དང་དགོན་སྡེ་ཁག་ཅིག་གནས་སྤོ་བྱེད་པའི་བཙན་བཀའ་བཏང་ཡོད་པ་དང་གནས་སྤོ་བྱེད་འདོད་མེད་པ་དང་ལས་གཞི་དེ་ལ་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་མང་པོ་ཞིག་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་པའི་གནས་ཚུལ་འབྱུང་བཞིན་པའི་གནས་སྟངས་ཐད། འདི་ཚེས། གཅིག་ཉིན་ནེ་ཐར་ལེན་ཏྲ་ནང་གི་བོད་མི་དང་བོད་དོན་རྒྱབ་སྐྱོར་བ་མང་པོས་རྒྱལ་ས་ཨེམ་སི་ཊར་ཌམ་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་འཛོམས་ནས་སྡེ་དགེ་དབོན་པོ་སྟོད་དུ་འབྱུང་བཞིན་པའི་གནས་ཚུལ་ལ་གདུང་སེམས་མཉམ་སྐྱེད་དང་འབྲེལ་ཁུལ་དེའི་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པའི་སྐོར་དགོས་འདུན་བཏོན་ནས་གཞུང་ལ་ངོ་རྒོལ་གྱི་སྐད་འབོད་བྱས་འདུག་དེའི་ཐད་ས་གནས་ནེ་ཐར་ལེན་ཏྲ་བོད་རིགས་ཚོགས་པའི་ཚོགས་གཙོ་མཆོག་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་ཡག་ལ། ད་སྐབས་རྒྱལ་སྤྱིའི་གསར་ལམ་ཁག་ནང་ཁྱབ་བཞིན་པ་ལྟར་ཁམས་སྡེ་དགེ་རྫོང་ཁོངས་ཀྱི་འབྲི་ཆུའི་རྒྱུད་ཀྱི་དབོན་པོ་སྟོད་དུ་རྒྱ་ནག་གཞུང་གིས་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་ཆེད་དེ་ཁུལ་གྱི་གྲོང་ཚོ་དང་དགོན་སྡེ་ཁག་ཅིག་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བ་དང། དེའི་ཁུལ་གྲོང་ཚོ་དང་དགོན་སྡེ་ཁག་ཅིག་གཏོར་འཆར་ཡོད་པའི་གནས་སྟངས་དེར་རྒྱ་ནག་གཞུང་ལ་ངོ་རྒོལ་དང་མཉམ་དགོས་འདུན་དོན་ཚན་གསུམ་བཏོན་ཡོད་ཅེས་ངོ་སྤྲོད་གནང་འདུག། སྤྱི་བཏང་གི་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་འདི་འཕྲལ་དུ་ཕྱིར་འཐེན་བྱས་ནས་ལས་འགུལ་འདི་མཚམས་འཇོག་བྱེད་དགོས་ཡོད་ཟེར་ཏེ་དགོས་འདུན་དོན་ཚན་དང་པོ་དེ་དེ་རེད། དགོས་འདུན་དོན་ཚན་གཉིས་པ་དེ་ཨ་ནི་ས་གནས་མི་མང་གནས་སྤོ་དང་དགོན་པ་གཏོར་བཤིག་གཏོང་ཡས་ཀྱི་ལས་གཞི་འདི་ཨ་ནི་ལས་གཞི་ཟེར་ན་མི་འདུག་གང་ལྟར་ཀྱང་དེ་འབྲེལ་གྱི་སྒང་ལ་དྲག་གནོན་བྱས་བསྡད་པ་དེ་ཨ་ནི་འཕྲལ་དུ་མཚམས་འཇོག་བྱེད་དགོས་ཀྱི་ཡོད། གསུམ་པ་དེ་ག་རེ་ཟེར་ན་ཨ་ནི་ད་ལྟ་ཁོ་ཚོ་ལས་གཞི་དེ་དང་འབྲེལ་བའི་ཐོག་ནས་ཨ་ནི་རྒྱ་མི་ས་གནས་གཞུང་གིས་ཉེས་མེད་མི་དམངས་མང་པོ་ཅིག་སྒང་ལ་ག་རེ་མནར་གཅོད་རྡུང་རྡེག་མནར་གཅོད་དང་ཨ་ནི་གང་བྱུང་མང་བྱུང་འཛིན་བཟུང་བཀག་ཉར་བྱེད་བཞིན་པའི་གནས་སྟངས་ཐད་ལ་ཡ་ད་ལྟ་མི་གཅིག་སྟོང་ལྷག་ཅིག་དེ་ནས་བཀག་ཉར་བྱས་ཡོད་པ་དེ་འདྲའི་གནས་ཚུལ་འདུག་དེ་འདྲ་ཡིན་པ་སོང་ཙང་ཨ་ནི་འཛིན་བཟུང་བཀག་ཉར་འོག་ཡོད་པའི་ཀི་ཨ་ནི་མི་དམངས་ཚང་མ་དེ་ཨ་ནི་མ་འཕྲལ་དུ་གློད་གྲོལ་དགོས་ཀྱི་ཡོད་ཟེར་ཨ་ནི་ང་ཚོ་གི་དོན་ཚན་གསུམ་གྱི་ཐོག་ནས་ཨ་ནི་ལས་འགུལ་ཚགས་ཚུད་པོ། ལས་འགུལ་སྤེལ་བ་ཡིན། ཁམས་སྡེ་དགེའི་གི། མི་མང་མཉམ་དུ་གདུང་སེམས་མཉམ་སྐྱེད་ཀྱི། མཚོན་བྱེད་ཀྱི་ལས་འགུལ་འདི། ཨ་ནི་ཚགས་ཚུད་པོ་དང་དཔེ་མི་སྲིད་ཡག་པོ་ཅིག་བྱུང་སོང།
ད་རེས་ཀྱི་ལས་འགུལ་འདི་ནེ་ཐར་ལེན་ཏྲའི་བོད་རིགས་ཚོགས་པ་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་བོད་དོན་རྒྱབ་སྐྱོར་ཚོགས་པ་བཅས་ཀྱིས་གོ་སྒྲིག་གནང་བ་དང་སྐབས་དེར་བོད་མི་དང་བོད་དོན་རྒྱབ་སྐྱོར་བ་བརྒྱ་ལྷག་མཉམ་ཞུགས་གནང་ཡོད་པའི་གནས་ཚུལ་འདུག།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། ཁམས་སྡེ་དགེ་རྫོང་གི་འབྲི་ཆུའི་རྒྱུད་དུ་རྒྱ་ནག་གཞུང་གིས་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་ཆེད། ཁུལ་གྱི་གྲོང་ཚོ་དང་དགོན་སྡེ་ཁག་ཅིག་གནས་སྤོས་བྱེད་དགོས་པའི་བཙན་བཀའ་བཏང་ཡོད་པ་དང། གནས་སྤོས་བྱེད་འདོད་མེད་པ་དང་ལས་གཞི་དེ་ལ་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་མང་པོ་ཞིག་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱས་པའི་གནས་ཚུལ་འབྱུང་བཞིན་པར་འཛམ་གླིང་ཡུལ་གྲུ་མང་པོའི་ནང་ལ་གནས་སྡོད་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་གི་བྱ་སྤྱོད་ལ་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་སྤེལ་བཞིན་ཡོད་པ་ལྟར། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཚོགས་པས། རྒྱལ་སྤྱིའི་ཡུལ་གྲུ་ཁག་གི་ཕྱི་སྲིད་བློན་ཆེན་རྣམ་པས་སྡེ་དགེ་རྫོང་གི་གནས་སྟངས་ཐད་ཐུགས་ཁུར་ཡོང་བའི་ཛ་དྲག་གི་འབོད་སྐུལ་ལས་འགུལ་སྤེལ་རྒྱུའི་སྤྱི་བསྒྲགས་སྤེལ་ཡོད་ཅིང། སྡེ་དགེ་ས་གནས་ནང་རྒྱ་ནག་གཞུང་གིས་སྐམ་ཐོག་གློག་ཁང་གསར་རྒྱག་ཆེད་ས་གནས་དགོན་སྡེ་དང་བོད་མི་གནས་སྤོས་བྱ་དགོས་པའི་བཙན་བཀར་ངོ་རྒོལ་བྱས་པའི་རྐྱེན་གྱིས་ད་བར་བོད་མི་གཅིག་སྟོང་ལྷག་ཙམ་འཛིན་བཟུང་བྱས་ཡོད་པའི་གནས་སྟངས་དེ་ཛ་དྲག་ཏུ་འགྲོ་བཞིན་ཡོད་པ་དང། དེར་བརྟེན་འཛམ་གླིང་ཡུལ་གྲུ་ཁག་གི་དཔོན་རིགས་རྣམ་པས་གནས་སྟངས་དེར་ཐུགས་ཁུར་བཞེས་ཏེ་རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པའི་འོག་འཛིན་བཟུང་བྱས་པའི་བོད་མི་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པ་མ་ཟད། ས་གནས་དེ་ནང་ལ་འགྲེམས་འཇོག་བྱས་པའི་རྒྱ་ནག་ཉེན་རྟོག་དམག་མི་རྣམས་ཕྱིར་འཐེན་དགོས་པ་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་གྱི་ལས་འགུལ་སྤེལ་རྒྱུའི་སྐུལ་མ་གནང་ཡོད་པ་རེད། སྤྱི་བསྒྲགས་དེ་ནང་ད་དུང་འདས་པའི་ལོ་ངོ་བདུན་ཅུ་ལྷག་ཙམ་ནང་རྒྱ་ནག་གཞུང་གིས་བོད་ས་ཡོངས་སུ་དམ་དྲག་བཀག་སྡོམ་གྱི་སྲིད་བྱུས་འཛིན་པའི་ཁར། ཉེ་བའི་ལོ་ཤས་ནང། བོད་ནང་ཕྱོགས་གང་ས་ནས་དམ་དྲག་བཀག་སྡོམ་བྱེད་ཤུགས་ཆེ་རུ་བཏང་སྟེ་བོད་ནང་གི་བོད་མི་ཚོ་དང་ཕྱི་ཕྱོགས་སུ་གནས་པའི་བོད་མིའི་དབར་འབྲེལ་བ་བྱ་ཐབས་མེད་པའི་དམ་དྲག་བྱས་ཏེ་བོད་ནང་གི་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་རྩ་བ་ནས་མེད་པའི་གནས་སྟངས་སྐོར་སོགས་གསལ་འདོན་བྱས་ཡོད་འདུག། དཔལ་ས་སྐྱའི་ཁྲི་འཛིན་ཞེ་གསུམ་པ་བཛྲ་རིན་པོ་ཆེ་མཆོག་གིས་ནང་པའི་ལྟ་བ་ལ་ཞུགས་པའི་རྗེས་སུ་བློ་སྤོབས་དང་ཐུགས་བསམ་རྒྱ་ཆེན་པོ་བཞེས་རྒྱུ་གནད་འགག་ཆེན་པོ་ཡིན་པའི་སྐོར་རྡོ་རྗེ་ཕུར་པ་སྟོད་ལས་དང་རས་བྲིས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྨད་ལས་ཀྱི་བཀའ་དབང་སྩལ་སྐབས་དད་ལྡན་མང་ཚོགས་ལ་བཀའ་སྩལ་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིབ་ཕྲ་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་གཉིས་ཉིན་ཀ་བློན་སྦུག་དཔལ་ས་སྐྱའི་ཆོས་གྲྭ་རྩེ་ཆེན་ཕྲིན་ལས་དར་རྒྱས་གླིང་དགོན་པའི་ཚོམས་ཆེན་ནང་དཔལ་ས་སྐྱ་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་དགོན་པའི་མཁན་བླ་འདུས་མང་ཡོངས་དང་དཔལ་ས་སྐྱའི་གདུང་སྲས་དང་རྗེ་བཙུན་མ་རྣམ་པ་དེ་བཞིན་ཀ་རྡོར་སྒང་གསུམ་འབྲུག་བལ་ཡུལ་དང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ལྔ་བརྒྱ་ལྷག་ལ་རྡུལ་ཚོན་གྱི་དཀྱིལ་འཁོར་ལ་བརྟེན་པའི་རྡོ་རྗེ་ཕུར་པ་སྟོད་ལས་དང་རས་བྲིས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྨད་ལས་ཀྱི་བཀའ་དབང་སྩལ་གནང་མཛད་ཡོད་པ། རེད། བཀའ་དབང་དངོས་གཞི་དབུ་འཛུགས་མ་གནང་གོང་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་ནམ་རྒྱུན་དུས་ནས་དབང་ལུང་ཁྲིད་སོགས་ཞུ་སྐབས་གལ་ཆེ་ཤོས་ཀུན་སློང་འཁྱེར་ཕྱོགས་ལ་རག་ལུས་ཡོད་པ་དེ་ཡང་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་བསམ་པ་འཁྱེར་དགོས་པ་དང་ནང་པའི་ལྟ་བ་ལ་ཞུགས་ཚར་བའི་རྗེས་སུ་བློ་སྤོབས་དང་ཐུགས་བསམ་རྒྱ་ཆེན་པོ་བཞེས་རྒྱུ་གནད་འགག་ཆེན་པོ་ཡིན་པ། བཀའ་སྩལ་དོན། དང་སོ་སོ་གི་ཕ་མ་སྐྱེ་དམན་སྤུ་གུ་སོགས་ཡོད་པ་ཡིན་ན་ཡང། མི་ཚང་རེ་རེ་ལ་བརྩིས་པ་ཡིན་ན་ཡང། མི་ལྔ་དྲུག་ཅིག་དེ་འདྲ་ལ་དེ་ནས་ད་ག་འདྲའི་ཡོང་འགྲོ་ཅིག་དཀའ་ངལ་མེད་འགྲོ་ཚ་གི་མེད་འགྲོ་ན་གི་མེད་འགྲོ། ནས་སྐོམ་གི་མེད་འགྲོ་སོགས་སེམས་སེམས་ན་སེམས་ཁྲལ་མང་པོ་ཡོང་གི་ཡོད་རེད་ད་དེ་འདྲ་མང་པོ་ཡོང་གི་འདུག་སེམས་ཁྲལ་མང་པོ་ཡོང་གི་རེད་འོ་ད་དེ་འདྲ་ནང་བཞིན་གྱིས་ད།

འདུག་དེ་ཡིན་ཙང་མ་སེམས་ཅན་ཐམས་ཅད་ཀྱི་ལ་ཐུགས་བསམ་བཞེས་ཡག་ལ་ཨ་ནི་ད་ནམ་རྒྱུན་འདི་འདྲ་བློ་ཁོག་ཆེ་བ་ཞིག་དང་ཐུགས་བསམ་རྒྱ་ཆེན་པོ་བཞེས་དགོས་ཡ་དེ་ངས་བསམ་ན། དཔེ་མི་སྲིད་ཀྱི་གནད་འགག་ཆེན་པོ་གཅིག་རེད་དྲན་གྱི་འདུག།
ཡང་རིན་པོ་ཆེ་མཆོག་གིས་སོ་སོ་རང་ངོས་ནས་འཁོར་བ་དེ་སྡུག་བསྔལ་ཡིན་པར་ཤེས་པའི་ཐོག་ཉམས་ལེན་གང་གནང་པ་ཡིན་ན་དེ་ཙམ་གྱིས་ཕན་ནུས་ཆེ་བ་ཡོད་སྐོར་དང་ལྷག་པར་དུ་ཆོས་ལ་མ་ཞུགས་གོང་ནས་ཆོས་བྱེད་དགོས་པའི་རྒྱུ་མཚན་རྟོགས་པ་ཡིན་ན་གནད་འགག་ཆེ་བ་ཡོད་སྐོར་རིན་པོ་ཆེ་མཆོག་གིས་མུ་མཐུད་བཀའ་སྩལ་དོན།
འཁོར་བ་མི་ཚེ་འདི་ནང་ལ་ཨ་ནི་གདུང་བ་ཡིན་པ་ངོ་སྤྲོད་བྱེད་ཐུབ་པ་ཡིན་ན་དེ་ལ་དཔག་པའི་སོ་སོ་གི་ད་ཉམས་ལེན་ག་རེ་གནང་བ་ཡིན་ན་ཡང་དེ་ག་གི་ནུས་པ་ཆེ་བ་ཞིག་དང་སེམས་ཤུགས་ཆེ་བ་དཀའ་ངལ་ཆུང་བ་ཕན་ཡོན་ཆེ་བ་འདི་འདྲ་ཡོང་གི་ཡོད་པ་དེ་ཡིན་ཙང་སོ་སོ་གི་དང་པོ། ཆོས་ལ་མ་ཞུགས་གོང་ལ་ཆོས་ལ་ཞུགས་དགོས་པའི་རྒྱུ་མཚན་དེ་ཤེས་དགོས་ཡ་དེ་དཔེ་མི་སྲིད་ཀྱི་ང་རང་བསམ་བློ་ཞུས་བསམ་བློ་ཞུས་པ་ཡིན་ན་གཅིག་ཆོས་མགོ་མ་བཙུགས་གོང་ལ་ཆོས་བྱེད་དགོས་པའི་རྒྱུ་མཚན་དེ་ཧ་གོ་ཡ་དེ་གནད་འགག་ཞེ་དྲག་གི་ཆེ་བ་མཐོང་གི་ཡོད་གང་ཡིན་ཞུས་པ་ཡིན་ན་འདི་གནད་འགག་དེ་ཧ་གོ་ཚར་བའི་རྗེས་ལ་ཨ་ནི་ད་ཁ་ཞུ་བ་ཆོས་ཆོས་ག་རེ་བྱས་པ་ཡིན་ན་ཡང་འདི་གི་ད་ཞུ་བ་ཆོས་ཞུ་དགོས་པ་ལ་དཀའ་ལས་མང་པོ་ཡོད་དེ་ནི་དཀའ་ལས་དེ་དཀའ་ལས་མཐོང་གི་ཡོད།
མཐའ་མཇུག་རིན་པོ་ཆེ་མཆོག་གིས་སྙིང་རྗེ་ནི་ནང་པ་སངས་རྒྱས་པའི་ཉམས་ལེན་ནང་གི་ཐབས་ལམ་གལ་འགངས་ཆེ་ཤོས་ཤིག་ཡིན་པ་བཀའ་སྩལ་དོན། དེ་ཡང། སྙིང་རྗེ་ཟེར་མཁན་དེ་ཡང་ད་གནད་འགག་ཆེན་པོ་ཞིག་ཆགས་ཡོད་གང་ཡིན་ཞུས་པ་ཡིན་ན་སྙིང་རྗེ་དེ། དེ་ངར་འཛིན་ཞུ་དགོས་པ་དང་ང་ཟེར་མཁན་ཤུགས་ཆེན་པོ་སླེབས་ཡོད་རེད་ང་ཚོ་གི་ཞེན་ཁོག་ཞུ་དགོས་པ་དང་ང་ཟེར་མཁན་དེ་ང་རྒྱལ་ཆེན་པོ་ཞིག་སླེབས་ཡོད་རེད་འདི་མེད་པར་བཟོ་བ་ལ་ཡང་ཐབས་ཤེས་ཡག་ཤོས་དེ་སྙིང་རྗེ་ཆགས་ཡོད་རེད་དེ་ཡི་རྒྱུ་མཚན་གྱིས་ད་སྙིང་རྗེ་ཟེར་མཁན་དེ་གལ་ཆེ་ཤོས་དེ་ང་ཚོས་ཉམས་མྱོང་གནང་དགོས། ངས་ད་གིན་ཞུས་པ་ནང་བཞིན། ནང་པ་ལ་མགོ་བཙུགས་ས་དེ་ཡང་སྙིང་རྗེ་རེད། ནང་པར་ཆགས་དགོས་པའི་རྒྱུ་མཚན་དེ་ཡང་སྙིང་རྗེ་རེད། ནང་པ་ཉམས་མྱོང་གནང་ཡག་གཙོ་བོ་དེ་ཡང་སྙིང་རྗེ་རེད། མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་པ་དེ་ཡང་སྙིང་རྗེ་རུ་ཐུག་བསྡད་ཡོད་རེད། གང་ལྟར་ཡང་སྙིང་སྙིང་རྗེ་གི་བརྩེ་སེམས་ཨ་ནི་སེམས་ཅན་ཐམས་ཅད་ཀྱི་དོན་དག་ལ། རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེ་གི་དོན་དག་ལ། དེ་རིང་གི་དབང་འདི་ཞུ་གི་ཡོད་བསམ་པའི། ཐུགས་བསམ་བཞེས་ན་དཔེ་མི་སྲིད་ཀྱི། གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་དབང་དུ་དངོས་གཞི་ཞུས་པ་ལས་ཐུགས་བསམ་བཞེས་པ་དེ་དེ་ལྟར་ཁ་ལོ་གལ་ཆེ་ཆུང་གཅིག་པོ་མ་ཞུས་ན། ཉུང་བ་ཁྱོན་ནས་ཆགས་ཀྱི་ཡོད་མ་རེད་ཞུ་བས་ཡིན། དཔལ་ས་སྐྱ་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་ཁྲི་འཛིན་གྱི་མཚན་གནས་བཞེས་པའི་རྗེས་ཁོང་ཀ་བློན་སྦུག་ཁུལ་དུ་ཕེབས་ནས་ཆོས་འབྲེལ་གྱི་མཛད་འཆར་བསྐྱངས་པ་ད་རེས་ཐེངས་མ་དང་པོ་དེ་ཆགས་ཀྱི་ཡོད་པ་རེད་འདུག། ཡང་ཟླ་བ་འདིའི་ཕྱི་ཚེས་དྲུག་ཉིན་ཆོས་ཀྱི་རྗེ་ས་སྐྱ་པཎྜི་ཏ་སྐུ་བལྟམས་པའི་དུས་བཟང་ཁྱད་པར་ཅན་གྱི་ཉིན་ས་པཎ་མཐོ་སློབ་ཀྱི་ཚོགས་ཁང་གསར་པ་དབུ་འབྱེད་མཛད་སྒོ་དང་འབྲེལ་མཁན་པོའི་ཕྱག་འཁྱེར་འབུལ་རྒྱུ་དང་ཕྱི་ཚེས་དགུའི་ཉིན་སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས་དད་ལྡན་མང་ཚོགས་ལ་ཐུབ་པའི་མཚན་སྔགས་སངས་རྒྱས་སྨན་བླའི་མཚན་སྔགས་འཇམ་པའི་དབྱངས་ཀྱི་མཚན་སྔགས་སྤྱན་རས་གཟིགས་དང་གུ་རུའི་མཚན་སྔགས་བཅས་ཀྱི་ལྗགས་ལུང་དང་རྡོ་རྗེ་ཕུར་པའི་བཀའ་བསྒོ་བཀའ་དྲིན་བསྐྱངས་གནང་མཛད་རྒྱུ་ཡིན་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཁ་ན་ཏའི་གཞུང་གིས་བོད་པའི་ཁྱིམ་ཚང་ཞིག་ལ་ཆེ་བསྟོད་གཟེངས་རྟགས་ཕུལ་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་ཁ་ན་ཏའི་མངའ་སྡེ་ཨོན་ཏྲེ་རི་ཡོའི་ལིན་སི་ནས་ཡིན་པའི་རབ་རྒྱས་ཁྱིམ་ཚང་ལ་ཁ་ན་ཏའི་གཞུང་གི་སྤྱི་ཁྱབ་སྲིད་སྐྱོང་མེ་རི་མོན་མཆོག་ནས་ཆེ་བསྟོད་གཟེངས་རྟགས Meritorious Service Cross ཞེས་པ་ཕུལ་ཡོད་འདུག། གཟེངས་རྟགས་འདི་ནི་ཁ་ན་ཏའི་མི་སེར་གྱི་ཆེས་མཐོའི་གཟེངས་རྟགས་ཤིག་ཡིན་ཞིང་དེ་ནི་ཁ་ན་ཏའི་གཟི་བརྗིད་ལྡན་པའི་ལས་དོན་ཁྱད་པར་ཅན་སྒྲུབ་པའི་མི་སྒེར་ལ་ངོས་འཛིན་བྱེད་ཆེད་དང་གཞན་ལ་མིག་དཔེ་གཏོད་ཆེད། ཡུལ་མིའི་མི་ཚེ་གོང་མཐོར་གཏོང་བའི་ལས་དོན་སྒྲུབ་མཁན་ཞིག་ལ་ཕུལ་གྱི་ཡོད་པ་ཞིག་རེད་འདུག་ཕུན་ཚོགས་རབ་རྒྱས་ལགས་དང་ཚེ་རིང་སྒྲོལ་དཀར་རབ་རྒྱས་ལགས། བློ་བཟང་རབ་རྒྱས་ལགས་བཀྲ་ཤིས་རབ་རྒྱས་ལགས་བཅས་ཀྱིས་མི་ཚེ་ཧྲིལ་པོ་བོད་ནང་གི་བོད་མི་རྣམས་ལ་ཞབས་འདེགས་ཞུས་པ་དང་ནུས་སྟོབས་སྤེལ་བ་བཅས་ཀྱི་ཆེད་དུ་གཟེངས་རྟགས་དེ་ཕུལ་འདུག་ད་ག་ནང་བཞིན། ཁོང་ཚོས་མ་གཅིག་ཞེས་པའི་ཚོགས་པ་ཞིག་ཡང་དབུ་འཛུགས་གནང་སྟེ་བོད་ལ་རོགས་རམ་བྱེད་ཀྱི་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་ཡོད།

ལྷན་ཚོགས་ཐོག་གྲོས་མོལ་བྱས་པ་བརྒྱུད་མཐའ་མའི་ཐག་གཅོད་དེ་བཞིན་རྒྱ་ནག་དམར་ཤོག་གཞུང་གིས་བྱེད་ཀྱི་ཡོད་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཡིན་ན་ཡང་ལོ་རེའི་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་དང་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུ་གཉིས་ལ་རྒྱ་ནག་ཕྱི་ནང་ནས་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང། རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་ཟེར་བའི་ཐོག་རྒྱ་ནག་གི་སྲིད་བློན་ལི་ཆང་གིས་སྲིད་གཞུང་གི་ལས་དོན་སྙན་སྒྲོན་ཞུ་རྒྱུར་མ་འོངས་ལོ་གཅིག་གི་འཆར་གཞི་བཏོན་རྒྱུ་དང། དེའི་ནང་རྒྱལ་ཡོངས་ཐོན་སྐྱེད་འཕེལ་རྒྱས་བསྡོམས་འབོར་གྱི་དམིགས་ཚད་བཏོན་རྒྱུ་ཡིན་ཞིང། སྤྱིར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ན་ནིང་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཐོག་དེ་སྔོན་གྱི་རྒྱ་ནག་གི་སྲོལ་རྒྱུན་ལྟ་བུ་གཏོར་ནས་རྒྱ་ནག་གི་གཙོ་འཛིན་ལས་གནས་ཐེངས་གསུམ་པ་དེ་འཛིན་ཡོད་པ་རེད། ད་རེས་ཀྱི་ལྷན་ཚོགས་ཐོག་ལ་ཡང་ཞི་ཅིན་ཕིང་གི་གོ་གནས་ལ་འགྱུར་བ་གཏོང་མི་སྲིད་པར་མུ་མཐུད་གནས་རྒྱུ་དང། ཡིན་ནའི་རྒྱ་ནག་གཞུང་གི་གལ་ཆེའི་ལས་གནས་ཀྱི་དཔོན་རིགས་ཁག་ཅིག་ད་དུང་ཡང་འགྱུར་བ་གཏོང་སྲིད་པ་ཕྱི་ཕྱོགས་ནས་ཚོད་དཔག་བྱེད་ཀྱི་ཡོད་པ་རེད།

རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་ཡུ་རོབ་སྤྱི་མཐུན་ཚོགས་པའི་བསྟི་གནས་སྦེལ་ཇེམ་གྱི་ནང་ཉེ་ཆར་བསྐོང་ཚོགས་གནང་ཡོད་པ་དང་སྐབས་དེར་རྒྱལ་ཁབ་བཞི་བཅུ་ལྷག་ནས་ཚོགས་བཅར་བ་བརྒྱ་དང་བདུན་ཅུ་བརྒལ་བ་འདུ་འཛོམས་གནང་ཡོད་པ་རེད། ཚོགས་འདུ་འདིའི་ཐོག་མ་འོངས་ལས་དོན་བྱེད་རྒྱུའི་གནད་དོན་ཆེ་ཁག་ཁག་ཅིག་གཏན་འབེབས་བྱུང་ཡོད་པའི་ཐད་ཚོགས་བཅར་བ་ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨརྱ་ཚེ་དབང་རྒྱལ་པོ་ལགས་དང་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་གི་འབྲེལ་མཐུད་ཁང་གི་འགན་འཛིན་བཀྲ་ཤིས་ཚེ་རིང་ལགས་གཉིས་དང་ལྷན་དུ་ཚོགས་འདུའི་གྲུབ་དོན་དང་ལྷག་པར་མ་འོངས་རྒྱལ་སྤྱི་དང་ཨེ་ཤི་ཡ། དེའི་ནང་ནས་ཐའེ་ཝན་བཅས་སུ་ལས་དོན་གནང་འཆར་ཐད་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་དེའི་ཐོག་ལ་ཉེ་ལམ་སྦེལ་ཇམ་རྒྱལ་ས་བྷར་སིལ་སི་ནང་ལ་ཡ་ཕྱི་ཟླ་གཉིས་པའི་ཚེས་པ་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་དུ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་ཚོགས་གནང་བ་དེའི་སྐོར་དེ་གྲ་སྒྲིག་ཡོད་དེ་རིང་ང་ཚོ་ལས་རིམ་དེའི་ཐོག་ལ་ཡ་ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་དང་དེ་ག་ནང་བཞིན་ཐའེ་ཝན་ནང་ལ་ཡ་བཞུགས་པ་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་འགན་འཛིན་བཀྲ་ཤིས་ཚེ་རིང་ལགས་གདན་འདྲེན་ཞུས་བྱས་བཀའ་འདྲི་ཞུ་རྒྱུ་གྲ་སྒྲིག་ཡོད་དང་པོ་ཐོག་མར་དེ་ཚེ་དབང་རྒྱལ་པོ་ལགས་ལ་ཡ་བཀའ་འདྲི་ཞུ་རྒྱུ་ཡིན་ཨ་ནི་དེ་ནས་མཇུག་གུ་དེ་ལ་ཡ་ཨ་ནི་བཀྲ་ཤིས།

ལས་འགུལ་སྤེལ་དགོས་ཡག་དེ་གལ་ཆེ་མང་པོ་ཞིག་ཡོད་པའི་ནང་ལོགས་ནས་ཚང་མས་ཀྱི་དེའི་སྐོར་ལ་ག་འདྲས་གལ་ཆེན་པོ་ཡོད་མེད་ཀྱི་འགྲེལ་བཤད་བྱེད་རྩིས་དང་ཨ་ནི་དེའི་སྒང་ལ་ང་ཚོའི་མ་འོངས་ལག་བསྟར་བྱེད་ས་དེ་ག་རེ་ག་རེ་བྱེད་དགོས་ཀྱི་འདུག་ཟེར་གོ་བསྡུར་བྱུང་བས་དཔེར་བཞག་བྱས་ན། ད་ལས་འགུལ་ནང་ལོགས་ལ་ཡིན་པ་ཡིན་ན་ཅིག་ད་ལྟ་བོད་ནང་ལོགས་ལ་རྒྱ་མིའི་ཀྱི་བཙན་དབང་གི་ཐོག་ནས་གཏན་འཇགས་སློབ་གྲྭ་ལ་དེ་གཅིག་བཙུགས་བྱས་ང་ཚོའི་ཕྲུ་གུ་མང་པོ་ཞིག་ལ་ཅིག་བོད་པའི་ཀྱི་སྐད་ཡིག་དང་དེ་འདྲའི་ཀྱི་གོ་སྐབས་མེད་པ་དང། འོ་དེ་ཚོའི་གི་དེ་ལ boarding སློབ་གྲྭ་དེ་ལ་ངོ་རྒོལ་ཞིག་མཐའ་གཅིག་ཏུ་བྱེད་དགོས་ཀྱི་ཡོད་པ་དང་གཅིག། དེ་ནས་བོད་དོན་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་ཀྱི་ཐོག་ལ་རྒྱ་ནག་གི་སྲིད་གཞུང་ཐོག་ནས་ཐེ་ཇུས་ཤུགས་ཆེན་པོ་ཞིག་བྱེད་ཀྱི་ཡོད་པའི་ཐོག་ནས་དེ་ལ་རྒྱལ་སྤྱིའི་ཐོག་ནས་ང་ཚོས་ངོ་རྒོལ་བྱས་དང་རྒྱ་ནག་ལ་འདི་བྱས་པ་ཡིན་ན་ཅིག་འགྲིག་གི་མ་རེད་ཟེར་བྱས་ཤུགས་ཆེན་པོ་ཞིག་ལབ་དགོས་འདུག་དཔེར་བཞག་བྱས་ན་ཨ་རི་གཞུང་ནས་ཡིན་པ་ཡིན་ན་ཅིག་ཉིས་སྟོང་ཉི་ཤུ་བོད་ཀྱི་སྲིད་ཇུས་ཀྱི་ལག་བསྟར་གྱི་ཁྲིམས་འཆར་དེ་ནང་ལོགས་ལ་ཡིན་པ་ཡིན་ན་ཅིག་གསལ་པོ་ཞེ་དྲག་ཅིག་རེད་གསུངས་ཡོད་རེད་དེ་འདྲ་པོ་ཅིག་རྒྱལ་ཁབ་གཞན་ཁག་ཐོག་ནས་བར་ནས་དེ་རྒྱ་ནག་གིས་ཐེ་ཇུས་བྱས་ན་འགྲིག་གི་མ་རེད་ཟེར་ཟེར་དང་དེ་འདྲའི་བསྒྲགས་གཏམ་སྤེལ་དགོས་འདུག་ཅེས་འོང་དེ་འདྲའི་གི་ལས་འགུལ་དང། འོང་དེ་ནས་ཅིག་གི་རྒྱ་ནག་གིས་བོད་ནང་གཅིག་པོ་མ་ཡིན་པའི་གི་འདྲ་རྒྱལ་སྤྱིའི་ནང་ལོགས་ལ་རྒྱལ་སྤྱི་དང་བཙན་བྱོལ་ནང་ལ་ཡོད་པའི་བོད་མིའི་གི་ནང་ལོགས་ལ། ནི་གདུག་རྩུབ་དང་ཨེ་ནི་ཅིག། གནོན་ཤུགས་སྤྲད་བྱས་ཨེ་ནི་མ་དད་བཟོས་ཡོད་དེ། དཔེ་ཆ་བཞག་ན་དབྱིན་ཇིའི་ནང་ལོགས་ཡིན་པར Transnational Repression ཟེར་བ་འོ། དེ་འདྲའི་གི་ལས་འགུལ་ཅིག་ཤུགས་ཆེན་པོ་ཞིག་སྤེལ་གི་ཡོད་པ་དེ་ལ་ཨེ་རྒྱལ་སྤྱིའི་ཐོག་ནས་མཐའ་གཅིག་ཏུ་ངོ་རྒོལ་བྱེད་དགོས་ཀྱི་འདུག། དང་ཨེ་དེ་ནི། གལ་ཆེ་ཆེར་བོད་པའི་ཁོར་ཡུག་འདི་ཨིན་བོད་པ་གཅིག་པོ་མ་ཡིན་པའི་གི་ཨེ་ཤི་ཡའི་དང་འཛམ་གླིང་གི་ཁོར་ཡུག་དང་ཏོག་ཙམ་འབྲེལ་བ་ཆགས་ཀྱི་ཡོད་དུས་ཙམ་པ་དེ་ཨེ་མཐའ་གཅིག་ཏུ་ངོ་རྒོལ་བྱེད་དགོས་ཀྱི་ཡོད་པ། ཨེ་ཅིག་གི་ལས་འགུལ་སྤེལ་དགོས་ཀྱི་འདུག་དེ་ནས་སྐྱབས་མགོན་རིན་པོ་ཆེ་ད། ཉིས་སྟོང་ཉི་ཤུ་རྩ་ལྔ་ནང་ལོགས་ཡིན་པར་ནི་དགུང་ལོ་དགུ་བཅུ་དུ་ཕེབས་འདུག་དེ་དེའི་གི་གོ་སྟོན་དེ་གཅིག་གཟབ་རྒྱས་ཀྱི་གོ་སྒྲིག་ཞུས་པའི་ཆབས་ཅིག་ཏུ་བོད་དོན་གྱི་གཏམ་བཤད་དང་དྲིལ་བསྒྲགས་དེ་ལ་ཕན་པའི་གི་ལས་འགུལ་ཏོག་ཙམ་སྤེལ་དགོས་འདུག་དེ་འདྲའི་གི་ལས་གཞི་མང་པོ་ཞིག་སྐོར་ལ་ང་ཚོས་གོ་བསྡུར་བྱས་བྱས་འགྲེལ་བཤད་བརྒྱབ་བྱས་ཚང་མའི་གནད་འགག་དེ་ག་འདྲས་འདུག་ཟེར་ཐ་མ་དེ་དེ་ཉིན་མ་མཐའ་མའི་དེ་ནང་ལོགས་ཡིན་པར་ནི་ལས་གཞི་ཁག་ཏོག་ཙམ་འདེམས་སྒྲུག་བྱས་ཀྱི་གནས་སྟངས་དུ་ཆགས་བསྡད་ཡོད་རེད།

ད་བོད་དོན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་འཚོགས་བྱས་པའི་ད་ལྟ་ཐེངས་དགུ་པ་དེ་ཆགས་ཀྱི་ཡོད་རེད་ད་ཁྱད་པར་ལྟ་དུས་ཙམ་པ་ཁྱད་པར་ནང་ལོགས་རྙིང་པ་རེད་ན་ད་མི་རྙིང་པ་མང་པོ་ཅིག་ད་རྒན་གྲས་འདྲ་ཆགས་ཀྱི་ཡོད་རེད་ད་དེ་དེར་ཏོག་ཙམ་བལྟས་ཡོང་དུས་ཙམ་པ་གཞོན་སྐྱེས་མང་པོ་ཅིག་ཏོག་ཙམ་སླེབས་བསྡད་ཤག་གཞོན་སྐྱེས་འདི་ཚོ་ཡིས་ཐུགས་ཁུར་ཆེན་པོ་ཞིག་ད་ཏོག་ཙམ་ལེན་བསྡད་ཀྱི་འདུག།

བུ་མོ་པོ་ཨ་རིའི་ཚོང་རྒྱབ་ལ་ཡིན། དེ་ནས་མཚམས་དེ་ནས་ད་ལྟ་སྦེལ་ཇམ་རྒྱལ་ས Brussels ལ་ཡ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་དུ་ཚོགས་འདུ་དེའི་ཐོག་ལ་ཡ་ཚོགས་བཅར་གནང་མཁན་བོད་པ་དང་ད་ག་ནང་བཞིན་བོད་དོན་རྒྱབ་སྐྱོར་བ་ཤིན་ཅང་ཡུ་གུར་མི་རིགས་ཀྱི་ལས་འགུལ་བ་རེད་ད་ག་ནང་བཞིན་ཧོང་ཀོང་གི་ལས་འགུལ་བ་རེད་དེ་འདྲའི་མང་པོ་ཞིག་ནང་སོག་གི་ལས་འགུལ་བ་དེ་འདྲ་མང་པོ་ཞིག་ཕེབས་ཡོད་རེད་བྱེད་དུས་ཁོང་ཚོ་མཉམ་དུ་བཀའ་བསྡུར་གནང་ཡ་དེ་འདྲ་མང་པོ་བྱུང་ཡོད་རེད་ད་རེས་བོད་པའི་ལས་འགུལ་བའི་ཁྲོད་ནས་ད་ལྟ་ཐའེ་ཝན་ནང་ལོགས་ད་ཐའེ་ཝན་དེ་ས་ཚིགས་ཀྱི་ཆ་ནས་གནད་འགག་ཅིག་ཆགས་འགྲོ་གི་ཡོད་རེད་རྒྱ་སྐད་རྒྱབ་མཁན་དེ་འདྲས་ཀྱི་ལུང་པ་ཅིག་ཆགས་འགྲོ་གི་ཡོད་རེད་རྒྱ་ནག་ལ་ཉེ་པོ་ཡོད་པའི་ས་ཆ་ཅིག་རེད་བྱེད་དུས་ཙམ་པ་ད་ལྟ་འདི་ནང་ལ་ཡང་ད་ལྟ་མཉམ་ཞུགས་གནང་མཁན་ཨ་ནི་ཐའེ་ཝན་ནས་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་འགན་འཁུར་བ་བཀྲ་ཤིས་ཚེ་རིང་ལགས་གདན་འདྲེན་ཞུས་བྱས་བཀྲ་ཤིས་ཚེ་རིང་ལགས་བཀའ་འདྲི་ཞུ་བ་དེ་ད་ལྟ

རམ་ས་ལ་ལ་ད་ནི TSG གི་ཚོགས་འདུ་དེ་ཚོགས་གནང་རེད་དེ་ནས་ནད་ཡམས་དེ་གི་རྐྱེན་གྱིས་ད་ལོ་གསུམ་བཞི་ཞིག་ཚོགས་ཐུབ་ཡོད་མ་རེད་ཨང་དེ་རིང་དེ་ད་ལོ་གསུམ་བཞི་བཞི་གི་ནང་ལ་ཡ་བསྐྱར་དུ་ཡང་བོད་པའི་གི་ད་བོད་བོད་པའི་གི་ཁ་ས་བོད་དོན་རྒྱབ་སྐྱོར་ཚོགས་པ་དང་ད་ག་ནང་བཞིན་གི་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་གནད་ཡོད་མི་སྣ་དང་ད་ག་ནང་བཞིན་བོད་པའི་གི་ནི་ཨ་ཅེ་གང་ག་སོ་སོའི་ས་གནས་ཁག་ལ་ཡ་འགན་འཁུར་བཞེས་དེ་ནས་ཚང་མས་མཉམ་རུབ་འཛོམས་བྱས་ཡང་ཅིག་ལས་འགུལ་སྤེལ་ཆོག་ག་ལ་དེ་འདྲའི་གི་གོ་སྐབས་ཞིག་རག་བ་དེ།

ད་ལྟ་རྒྱལ་ཁབ་མང་པོ་ཅིག་ནས་ཨ་ནི་ཅིག་ག་འདྲ་དུས་རྒྱུན་དུ་ཡང་བོད་དོན་ལ་རྒྱབ་སྐྱོར་གནང་བསྡད་མཁན་དང་ད་ག་ནང་བཞིན་གྱི་བོད་པའི་གི་ལས་འགུལ་པ་དང་ཨ་ནི་ཚོགས་པའི་གི་འགན་ཁུར་བཞེས་བསྡད་མཁན་མང་པོ་ཞིག་ཕེབས་ཡོད་རེད་ད་ཡིན་ན་སོ་སོ་སོ་སོའི་ལུང་པའི་གི་གནས་བབ་བལྟས་བྱས་ཨ་ནི་དཔེར་ན་ང་ཚོ་ཕ་གིའི་ཚོགས་འདུ་འཚོགས་བའི་སྐབས་དུ་མཚམས་ཅིག་ལ་ཨ་ནི་ང་ཚོ་ཐེ་ཝན་དང་ཇཱ་པན་ག་འདྲ་ཉེ་འགྲམ་ཡིན་པ་སོང་ཙང་ང་ཚོའི་མཉམ་རུབ་ཐོག་ནས་ཨ་ནི་དེ་རིང་སང་ལས་འགུལ་ལས་གཞི། སྤེལ་ཕྱོགས་སྐོར་ལ་གནས་ཚུལ་བྱུང་སོང། ཐེ་ཝན་འདྲ་བོ་ཆ་བཞག་ཡིན་ན། ད་ཅིག་བརྒྱ་ཆ་མང་བ་ཅིག་བོད་དོན་སྒང་ལ་ཡ་དོ་སྣང་ཡོད་བསྡད་མཁན་དེ་བོད་བརྒྱུད་ནང་བསྟན་གྱི་སློབ་མ་ཚོ་ཆགས་ཀྱི་ཡོད་རེད་དེ་འདྲ་སོང་ཙང། ཨ་ནི་ཅིག་ཐེ་ཝན་གྱི་ནང་ལ་ཡ་གོང་ས་སྐྱབས་མགོན་ཆེན་པོའི་གི་ད་ག་འདྲ་སྒང་ལ་ཡ་ཅིག་ག་འདྲ། གུས་ཞབས་བརྩི་བཀུར་ད་ག་ནང་བཞིན་ཁོང་གི། གི་ལ་བོད་བརྒྱུད་ནང་བསྟན་གྱི་སློབ་མ་ཧ་ལས་པ་ཤུགས་ཆེན་པོ་ཡོད་རེད་དེ་ཡིན་པ་ཡིན་ན་ལས་མཚམས་ཅིག་ལ་ཡང་ང་ཚོ་བོད་པའི་གི་ཅིག་ག་འདྲ་རྩ་དོན་དང་བོད་པའི་གི་ཆབ་སྲིད་ལ་འབྲེལ་བ་ཡོད་པའི་ལས་འགུལ་འདི་སྒང་ལ་ཡང་དེ་ཅིག་ཕེབས་མཁན་དེ་ཅིག་ག་ཟེར་བོད་བརྒྱུད་ནང་བསྟན་གྱི་སློབ་མ་དེ་ཉུང་ཤས་ཆགས་བསྡད་ཡོད་དེ་འདྲ་སོང་ཙང་ད་ལྟ་ང་ཚོ་བོད་ཐེ་ཝན་གྱི་ངོས་ནས་ཡང་ནི་སྐྱབས་མགོན་རིན་པོ་ཆེ་དགུང་ལོ་དགུ་བཅུ་གི་ཡ་ནི་ཅིག་སྐུ་ཡི་འཁྲུངས་སྐར་དེ། ཨ་ཐེ་ཝན་གྱི་ནང་ལ་ཡ་ཐེ་ཝན་གྱི་བོད་པའི་བོད་བརྒྱུད་ནང་བསྟན་གྱི་སློབ་མ་དང་མ་ཚད་ཀྱི་འགྲོ་བ་མིའི་ཐོབ་ཐང་དང་གཅིག་གིས་གང་འདྲ་གཅིག་དམངས་གཙོ་དེ་འདྲའི་སྒང་ལ་ཡ་དོ་སྣང་གནང་བསྡད་མཁན་གྱི་གང་འདྲ་ལས་འགུལ་པ་མང་པོ་ཞིག་མཉམ་རུབ་ཐོག་ནས་ཨ་དེ་རིང་སང་ཅིག་ལས་གཞི་སྤེལ་པ་ཡིན་ན་མ་འོངས་གང་འདྲ་གཅིག་ཨ་ཅིག་ཐེ་ཝན་གྱི་ནང་ལ་ཡ་གཅིག་གང་འདྲ་གཅིག་དོ་སྣང་ཆེན་པོ་སླེབས་བསམ་བྱས་རེ་བ་ཆེ་ཤོས་འདི་ཞུས་ཡིན་ཨ་ད་ག་ནང་བཞིན་གྱི་ད་ལུང་པ་མང་པོ་ཞིག་ལ་སོ་སོའི་གྱི་དེ་ཨ་ཅིག་ལུང་པའི་གྱི་དེ་གནས་བབ་བལྟས་བྱས་ཡ་ལས་འགུལ་ལས་གཞི་མང་པོ་ཆགས་སོང། དེ་ནས་ད་རིང་གི་ཚོགས་འདུ་ལ་ཆ་བཞག་ཡིན་ན་གཞོན་སྐྱེས་མང་པོ་ཞིག་ཕེབས་བཞག་དེ་དེ་ད་ག་ཟེར་གཙོ་ཆེ་ཤོས། ད་ང་ཚོ་མི་མེད་ག་ས་ཅིག་བཙན་བྱོལ་བ་རྣམས་མི་ཐོག་བཞི་པར་འགྲོ་བསྡད་ཀྱི་ཡོད་རེད་དཔེར་ན་ང་ཚོས་ག་དུས་ནས་ཞུས་བསྡད་ཡོད་ལ་ང་ཚོ་མི་ཐོག་གཉིས་པ་ཡིན་ལ་ནི་ཞུས་བསྡད་ཀྱི་ཡོད་རེད་དེ་ཡིན་ན་དངོས་གནས་གནས་ཚུལ་བྱས་ན་ང་ཚོས་ལོ་ག་ལ་གང་ཙམ་སླེབས་བསྡད་ཡོད་རེད་དེ་བྱེད་དུས་ད་མི་ཐོག་གསུམ་པ་བཞི་པ་གི

དཔེར་ན་ཐེ་ཝན་གྱི་རྩ་ཁྲིམས་ནང་ཆ་བཞག་ཡིན་ན་ད་འདི་ཡིན་ན་བོད་འདི་ཐེ་ཝན་གྱི་ཆ་ཤས་རེད་ཟེར་ནས་ཐེ་ཝན་གྱི་རྩ་ཁྲིམས་ནང་འཁོད་ཡོད་རེད་དེ་ཡིན་པ་ཡིན་ན་ལས་ཐེ་ཝན་གྱི་མི་མང་རེད་ད་ག་ནང་བཞིན་གྱི་ཐེ་ཝན་གྱི་ད་ལྟའི་དམངས་གཙོ་ཡར་ཐོན་ཚོགས་པ་དང་ཐེ་ཝན་གྱི་དམངས་གཙོའི་སྒང་ལ་ཡར་དོ་སྣང་གནང་བསྡད་མཁན་མི་མང་ལིང་དེ་གི་ག་ཟེར་སེམས་གི་ནང་ལ་ཡར་ནི་ཐེ་ཝན་འདི་བོད་བོད་འདི་ཡར་ཐེ་ཝན་གྱི་ཆ་ཤས་ཡིན་པའི་དེ་འདྲ་རྩ་བ་རང་ནས་ང་ཚོས་ཡིད་ཆེས་བྱེད་ཀྱི་མེད་ད་ག་ནང་བཞིན་གྱི་རྩ་ཁྲིམས་ནང་ལ་འཁོད་ཡོད་པ་ཙམ་གྱིས་ང་ཚོ་ཡར་ཐེ་ཝན་མི་མང་གི་ཚབ་བྱས་བྱས་དགོངས་དག་ཞུ་གི་ཡིན་དེ་འདྲས་ཚང་མའི་མདུན་ལ་ཡང་དེ་འདྲའི་གསུང་མཁན་བྱུང་སོང། ཡིན་ནའི་ད་ཐེ་ཝན་གྱི་ནང་ལ་ཡང་ནི། སྐྱབས་མགོན་རིན་པོ་ཆེ་གྱི་ག་འདྲ་ཅིག་སྐུ་འཕྲེང་གི་སྒང་ཆ་བཞག་ཡིན་ན་ད་ཅིག་ག་འདྲ་བསམ་ཚུལ་གསུང་བསྡད་མཁན་མང་པོ་ཡོད་རེད་དེ། ཡིན་ཡང་ཁ་ཤས་ཅིག་གིས་ད་དེ་ལྟར་གོང་ས་སྐྱབས་མགོན་ཆེན་པོ་སྐུ་འཕྲེང་བཅུ་བཞི་དེ་བཞུགས་དང་བཞུགས་བཞིན་པའི། སྐབས་ལ་ཡང་ང་ཚོ་སྐུ་འཕྲེང་བཅོ་ལྔ་གི་སྒང་ལ་ཞེ་པོ་ཞིག་བྲེལ་བ་བྱས་ཏེ། ཨ་ནི་ཁོང་ཚོ་གི་ད་ཅིག་སེམས་པའི་གི་ཚོར་བ་དེ་འདི་གི་ཅིག་ག་འདྲ་ཡག་པོ་མཐོང་གི་མི་འདུག་ལ་ནི་ཞུ་བསྡད་མཁན་མང་པོ་འདུག་སྟེ་ཡིན་པ་ཡིན་ན་ལས་མང་མོས་ཀྱི་ཨ་ནི་ཅིག་མ་འོངས་ཀྱི་ཨ་ནི་ག་ས་སྐྱབས་མགོན་རིན་པོ་ཆེ་གི་སྐུ་འཕྲེང་བཅོ་ལྔ་དེ་ཨ་ནི། སྐྱབས་མགོན་རིན་པོ་ཆེ་མི་རང་གིས་ཐག་གཅོད་གནང་གི་རེད་ད་ག་ནང་བཞིན་གྱི་བོད་མི་གི་ཐག་བཅད་པ་དེ་ད་ག་རང་སྒང་ལ་ཁས་ལེན་ཡོད་གསུང་བསྡད་མཁན་ཤུགས་ཆེན་པོ་ཞེ་པོ་རེད་ལ།

སྐྱབས་མགོན་རིན་པོ་ཆེ་ལ་ཡང་གུས་བརྩི་ཞུ་མཁན་ད་ནང་བཞིན་ཁོང་གི་སློབ་མ། ཅིག་གང་འདྲ་དེ་ཧ་ལས་པ་ཤུགས་ཆེན་པོ་རེད་དཔེར་ན་སྐུ་མདུན་འཁྲུངས་སྐར་འདྲ་བོ་ཆ་བཞག་གི་ཡིན་ན། སྤྱི་བཏང་གི་ལོ་རྟག་པར་ཐེ་ཝན་གི་ནང་ཡང་འཁྲུངས་སྐར་དེ་ཨ་ནི་ག་རེ་ཟེར་ན་སྐྱབས་མགོན་རིན་པོ་ཆེ་གང་འདྲ་དབུས་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་ཀྱི་ངོས་ནས་འཁྲུངས་སྐར་ཞིག་བཏང་གནང་གི་ཡོད་རེད་ད་དེ་ཅིག་དོན་གཅོད་ཀྱི་ངོས་ནས་འཁྲུངས་སྐར་བཏང་བྱས་ད་ནང་བཞིན་ཐེ་ཝན་གྱི་ཅིག་གང་འདྲ་བོད་བརྒྱུད་ནང་བསྟན་གྱི་སློབ་མ་དང་ད་ནང་བཞིན་ཐེ་ཝན་གྱི་གཞུང་འབྲེལ་མིན་པའི་ཚོགས་པ་དང་དེ་འདྲ་མང་པོ་ཅིག་ཨ་ནི་ཅིག་གང་འདྲ་གདན་འདྲེན་ཞུས་བྱས། གནང་གི་ཡོད་རེད་ཡིན་ནའི་ཆོས་ཚོགས་རང་གི་ང་རང་ཚོ་ལ་ཡང་ཁྲག་རྒྱས་བ་ནང་དེ་འདྲའི་ཆོས་ཚོགས་མང་པོ་ཅིག་ཡོད་རེད་པ་ལ་དེ་བྱས་ཏེ་ཐེ་ཝན་གྱི་ནང་ལ་སྐྱབས་མགོན་རིན་པོ་ཆེའི་འཁྲུངས་སྐར་དེ་ཕྱི་ཟླ་ཕྱི་ཟླ་བདུན་པའི་ཏ་རིག་དྲུག་ལ་རེད་དེ་ཡིན་ནའི་དྲུག་ཙམ་མ་ཡིན་པའི་དྲུག་རེ་ལྔ་རེ་ཉེ་འགྲམ་ལ་ཡང་ཞག་པོ་གང་འདྲ་ཚར་གསུམ་བཞི་གཅིག་ཅིག་གང་འདྲ་ཅིག་ཚོགས་པ་ཁག་གིས་ཆེ་རེ་ཆེ་ཟད་ཀྱི་གང་འདྲ་དེ་འདྲ་བྱས་ནས་གང་ལབ་རེད་སྐུ་མགྲོན་དེ་འདྲ་ཞུས་བྱས་དེ་འདྲ་བྱས་ནས་སྐྱབས་མགོན་རིན་པོ་ཆེ་སྐུ་ཡི་འཁྲུངས་སྐར་འདི་ཐེ་ཝན་ལ་ཧ་ལས་པ་ཤུགས་ཆེན་པོ་གནང་གི་ཡོད་རེད་ད་ག་ནང་བཞིན་གྱི་མི་མང་གི་ཡིད་ཆེས་དང་དད་པ། དཔེར་ན། ཅིག་སློབ་མ་ཙམ་མ་ཡིན་པའི་ཐེ་ཝན་གྱི་ཆབ་སྲིད་ཀྱི་འོས་བསྡུ་དང་ཆབ་སྲིད་ཀྱི་གང་འདྲ་ཅིག་འོས་བསྡུ་ཆེན་པོ་སླེབས་པའི་སྐབས་འདི་བ་ཆ་བཞག་གི་ཡིན་ན་ཆབ་སྲིད་མི་སྣ་ཚོ་གིས་རྟག་པ་རེ་བཞིན་གསུངས་ཏེ་ད་ག་རང་རེད་ཨ་ནི་ང་ཚོའི་ཐེ་ཝན་གྱི་ནང་ལ་ཡང་སྐྱབས་མགོན་རིན་པོ་ཆེ་ནང་བཞིན་གྱི་དབུ་ཁྲིད་ཞིག་མེད། ཨ་ནི་བོད་ལ་ཆ་བཞག་གི་ཡིན་ན་སྤྱི་བཏང་བོད་མི་ཚོ་ཡང་བཙན་བྱོལ་ནང་ཕེབས་བསྡད་ཡོད་རེད་དེ་ནས་དབུ་ཁྲིད་ཡང་དག་པ་ཞིག་ཡོད་རེད་ང་ཚོ་ཐེ་ཝན་ལ་དེ་འདྲའི་དབུ་ཁྲིད་མེད་ཟེར་ནས་ཆབ་སྲིད་པས་དེ་འདྲ་གསུང་གི་ཡོད་རེད་ངས་ཞུ་དགོས་དོན་དག་གཙོ་བོ་དེ་ག་རེ་ཞུ་བ་ཡིན་ན་ཐེ་ཝན་གྱི་མི་མང་ས་ཡ་ཉི་ཤུ་རྩ་གསུམ་གྱི་ནང་ལ་གྱི་བརྒྱ་ཆ་དགུ་བཅུ་ཐམ་པས་གོང་ས་མཆོག་ལ་བརྩི་བཀུར་དང་ད་ནང་བཞིན་གྱི་དབུས་བོད་མི་སྒྲིག་འཛུགས་དང་བོད་པའི་གྱི་མ་འོངས་སྐུ་ཕྲེང་བཅོ་ལྔ་དེ་ག་ལ་གང་འདྲ་ཞིག་ཐག་ཆོད་པ་ཡིན་ད་ག་རང་ལ་ངོས་ལེན་ཡོད་གསུངས་འདི་ག་ཞིག་ཆགས་བསྡད་ཀྱི་ཡོད་རེད་དེ་གཉིས་ནས་ད་ལྟ་དེ་གང་འདྲ་པཎ་ཆེན་རིན་པོ་ཆེ་སྒང་ལ་ཆ་བཞག་ན་སྐྱབས་མགོན་རིན་པོ་ཆེ་གིས་ངོས་འཛིན་གནང་བཞག་པའི་པཎ་ཆེན་རིན་པོ་ཆེ་ཡང་གར་སོང་ཆ་མེད་ཕྱིན་པ་དང་ད་ནང་བཞིན་གྱི་རྒྱ་ནག་རང་གི་ཡང་པཎ་ཆེན་རིན་པོ་ཆེ་ཅིག་བཏོན་བཞག་ཡོད་པ་དེ་འདྲའི་གི་སྒང་ལ་ཡང་ཐའེ་ཝན་གྱིས་དམིགས་བསལ་དོ་སྣང་གནང་བསྡད་དེ་ཐའེ་ཝན་ཁོ་རང་ཚོ་ཡང་བརྒྱ་ཆ་བརྒྱད་ཅུ་དགུ་བཅུ་ཞིག་ནང་པ་ཆགས་བསྡད་ཡོད་དེ་འདྲ་སོང་ཙང་འདི་དང་ནང་ཆོས་དང་འབྲེལ་བ་ཡོད་པ་སོང་ཙང་འདི་གི་ཡང་དམིགས་བསལ་གྱི་དོ་སྣང་ཤུགས་ཆེན་པོ་ཡོད་རེད། ད་ལྟ་རྣམ་པ་ཚོས་ད་རེས་ཕ་གི་ཚོགས་འདུའི་ནང་ལ་ཐག་གཅོད་གནང་ཡས་ནང་ལོགས་ལ།

སོ་སོའི་ལུང་པར་ཕར་ཕེབས་བྱས། འདི་ཁྲིམས་འཆར་དེ་བཞག་ཡས་ཀྱི་ཚང་མས་ཐབས་ཤེས་བྱེད་ཀྱི་ཡིན་གསུང་གི་འདུག་ད་ཡིན་ནའི་ཐེ་ཝན་འདྲ་བོ་ཆ་བཞག་གི་ཡིན་པ་ཡིན་ན། དཔེར་ན་ཐེ་ཝན་ཁོ་རང་ཡང་ཅིག་མཉམ་འབྲེལ་རྒྱལ་ཚོགས་ངོས་ནས་ལུང་པ་ཅིག་ཁས་ལེན་གྱི་ཡོད་མ་རེད་རྒྱ་ནག་ཆ་བཞག་ན་རྒྱ་ནག་གི་དེང་རབས་པ་དོ་ཡག་ཐ་དིག་རེད་ལབ་སྟེ་ལུང་པ་མང་པོས་ལབ་བསྡད་ཀྱི་ཡོད་དེ་ནང་ནས་དམིགས་བསལ་ད་ཐེངས་ཀྱི་ཡ་སྲིད་འཛིན་གྱི་གཞུང་དེ་ད་དམངས་གཙོ་ཡར་ཐོན་ཚོགས་པ་བསྐྱར་དུ་ཡང་ཐོབ་པ་རེད་དེ་ཡིན་པ་ཡིན་ནའི་ལགས།

སྤྱི་བཏང་ད་ཁྲིམས་འཆར་ཡར་ཕུལ་ཡག་ལ་ད། དེ་གས་དཀའ་ངལ་འཕྲད་ཀྱི་རེད་བསམ་གྱི་མི་འདུག་ག་ག་རེ་ཞུ་བ་ད་དམངས་གཙོ་ཡར་ཐོན་ཚོགས་པའི་གྲོས་ཚོགས་འཐུས་མིའི་ཆ་བཞག་ན་ག་ན་ལྔ་བཅུ་ང་གཅིག་ཡོད་རེད་དེ་ཡིན་པ་ཡིན་ན་ལ་ཡང་གཏན་འབེབས་ཡོང་བའི་ཆེད་དུ་ཨ་ནི་བརྒྱ་ཆ་མང་ང་གིས་མང་མོས་མ་ཐོབ་པ་ཡིན་ན་དེ་འདྲ་བཟོ་ཐུབ་ཀྱི་མ་རེད་དེ་འདྲ་སོང་ཙང་ད་རེས་ཨ་ནི་བརྒྱ་ཆ་མང་བ་གཅིག་ཨ་ནི་གོ་མིན་ཏང་གཞུང་ཆགས་ཀྱི་ཡོད་སོང་ཙང་ཨ་ནི་གོ་མིན་ཏང་གཞུང་དེ་ཨ་ནི་ད་ད་ཐེ་ཝན་གྱི་རྩ་ཁྲིམས་དེ་བཟོ་མཁན་ད་གོ་མིན་ཏང་ཆགས་ཀྱི་ཡོད་རེད་དེ་བྱས་དུས་ཐེ་ཝན་གྱི་རྩ་ཁྲིམས་ནང་ལ་གོ་མིན་ཏང་གིས་སྔོན་མ་བཟོས་བཞག་པ་དེ་བོད་དང་སོག་པོ་ཚང་མ་ཡང་གོ་མིན་གོ་མིན་ཏང་གིས་ཐེ་ཝན་གྱི་རྩ་ཁྲིམས་ཀྱི་ཐེ་ཝན་གྱི་གང་ཟག་གཅིག་གང་ཟག་ཐེ་ཝན་གྱི་ཁོངས་གཏོགས་ལ་ཡོད་པ་སོང་ཙང་ཨ་ནི་བོད་པའི་གི་ཆེད་དུ་དམིགས་བསལ་གྱི་ཁྲིམས་འཆར་བཟོས་ཡོད་ལ་ཁོང་ཚོས་གི་ཕལ་ཆེར་ཁས་ལེན་བྱེད་གི་མ་རེད་བསམ་གི་འདུག་དེ་ཡིན་པ་ཡིན་ན་ལས་ཁྲིམས་འཆར་ཐེ་ཝན་གྱི་གྲོས་ཚོགས་ནང་ལ་ཡང་གནས་ཚུལ་སྤུངས་ཡས་ལ་ད་དཀའ་ངལ་འཕྲད་ཀྱི་རེད་ཟེར་བ་རང་བསམ་གི་མི་འདུག་ལ། ད་རེས་ཀྱི་ལས་འཆར་ཟེར་བ་ད་མ་འོངས་པའི་འཆར་སྣང་ཟེར་བ་ཞིག་བང་བསྒྲིགས་པའི་ནང་ལོགས་ལ་ཡ། རྒྱལ་མཚམས་བརྒལ་བྱས་ད་རྒྱ་ནག་གཞུང་གིས་དྲག་གནོན་བྱེད་ཀྱི་ཟེར་གནས་ཚུལ་འདིའི་སྒང་ལ་ཡ་རྣམ་པ་ཚོས་བརྗོད་གཞི་གཙོ་བོ་གཅིག་ཆགས་འགྲོ་གི་འདུག་དེ་ཐེ་ཝན་ནང་དང་ཉི་ཧོང་དང་ད་ལྟ་ད་ཤར་ཕྱོགས་ཡུལ་གྲུ་ཁག་དུ་མ་ལ་ཡ་དེ་འདྲའི་སུན་གཙེར་བཟོ་ཡ་དེ་འདྲ་རྒྱ་ནག་གིས་ག་ཚད་ཡོང་གི་ཡོད་རེད། རེད་ད་ད་ལྟ་ཐེ་ཝན་གྱི་ནང་ལ་ཆ་བཞག་ན་ད་ལྟ་བར་དུ་སྤྱི་བཏང་གཅིག་དེང་སང་གི་ཨན་ཅིག་རྒྱ་ནག་གི་སྡིགས་ར་སྐུལ་བྱ་བ་དང་དེ་འདྲས་བྱེད་བྱ་བ་ད་ལྟ་ཙམ་མ་ཡིན་པའི་ཨན་ཐེ་ཝན་དམངས་གཙོ་ལ་བསྒྱུར་ནས་བྱས། སྤྱི་བཏང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ནས་ཨ་ནི་དགུ་བཅུ་གོ་བདུན་ལོ་ལ་ཡ་ད་ག་ད་དགུ་བཅུ་གོ་དྲུག་ལོ་ལ་ཡ་ཁོང་ཚོའི་མི་དམངས་ཀྱི་སྲིད་འཛིན་བདམས་པ་དེ་སྲིད་འཛིན་བདམས་པ་དེ་ཡ་དང་པོ་ཆགས་ཀྱི་ཡོད་རེད་དེ་ནས་བཟུང་བྱས་ད་ལྟ་བར་དུ་ཡ་སྡིགས་ར་རབ་དང་རིམ་པ་མང་པོ་བསྐུལ་ཡོད་རེད་ཨ་ནི་སྡིག་གི་ངོས་ནས་ཆ་བཞག་གི་ན་ད་དཔེར་ན་ད་ལྟ་ང་ཚོས་གཅིག་གི་ནང་ཚོགས་འདུའི་ནང་ལ་ཅིག་བཀའ་མོལ་ཅིག་ག་རེ་བྱུང་ཞུས་པ་ཡིན་ན་དཔེར་ན One China Policy ལ་ཡ་འདིའི་སྒང་ལ། དཔེར་ན One China Policy དེ་ཐེ་ཝན་གྱི་མི་མང་ལ་ཡ་སྐད་ཆ་འདིའི་སྒང་ལ་བཀའ་བསྡུར་གནང་བའི་སྐབས་དུ་ཐེ་ཝན་མི་མང་དང་ད་ག་ནང་བཞིན་དམིགས་བསལ་གྱི་དམངས་གཙོ་ཡར་རྒྱས་ཚོགས་པ་ཆ་བཞག་གི་ཡིན་ན་ཨ་ནི One China Policy ལ་རྩ་བ་རང་ཁས་ལེན་མེད། དེ་ཡིན་ནའི་ཁོ་རང་ཚོ China ཁོ་རང་མིན་ང་ཚོ་རྒྱ་མི་ཁོ་རང་མིན་ང་ཚོ Taiwanese ཡིན། འོ་དེ་འདྲ་བྱས་ནས་གསུངས་གནང་གི་ཡོད་རེད། ཨ་ཡིན་ནའི་མཚམས་གཅིག་ལ། ང་ཡང། ཐེ་ཝན་མི་སེར་འཁྱེར་བསྡད་ཡོད་དེ་ཡིན་པ་ཡིན་ན་ལ་ང་རང་མི་བོད་མི་ཡིན་པ་སོང་ཙང་བོད་པ་ཞིག་ཡིན་པ་སོང་ཙང་ཡང་ཅིག One China Policy ལ་ཁས་ལེན་མེད་ཞུས་པ་ཡིན་ན་དེས་ཏག་ཏག་འགྲིག་ཨ་ཡོད་ན་བསམ་བསམ་ཞིག་དེ་འདྲའི་གི་བསམ་བློ་བསམ་ཚུལ་སླེབས་ཀྱི་འདུག་ག་རེ་ཞུས་པ་ཡིན་ན་ཐེ་ཝན་ཁོ་རང་ཁོ་རང་རྒྱ་ནག་དང་ཟུར་དུ་བསྡད་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་ཐེ་ཝན་ལུང་པ་ལ་ཁས་ལེན་ལུང་པ་ཞིག་ལ་ཁས་ལེན་གྱི་ཡོད་ན་རེད་མེད་ན་རེད་རྒྱ་ནག་གི་རྒྱལ་སྤྱིའི་གི

འོ་དེ་འདྲས་དྲན་གྱི་འདུག་དེ་ཕྱིར་ཐེ་ཝན་གྱི་ནང་ལ་ད་ལྟ་གྱི་གང་ལྟར་ལུང་པ་གཅིག་ལ་ལམ་ལུགས་གཉིས་ཀྱི་གནས་ཚུལ་ཡིན་པ་ཡིན་ན་རེད་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཡང་ཁོང་ཚོ་ཧོང་ཀོང་ལ་གྱི་གང་ལྟར་ལུང་པ་གཅིག་ལ་ལམ་ལུགས་གཉིས་ཀྱི་གན་རྒྱ་བཞག་བཞག་པའི་གནས་ཚུལ་དེ་གོ་མིན་ཏང་གཞུང་ཡིན་པའི་སྐབས་དུ་དེ་འདྲས་ཞིག་ཡོད་རེད་ཞུ་བསྡད་ཀྱི་ཡོད་རེད་དེ་ནས་དམངས་གཙོ་ཡར་རྒྱས་ཚོགས་པ་དང་མི་མང་གིས་དེའི་སྒང་ཁས་ལེན་གྱི་ཡོད་མ་རེད་དེ་འདྲས་སོང་ཙང་ད་ལྟ་ང་ཚོ་བོད་པའི་གི་གནས་ཚུལ་དེ་ཆ་བཞག་གིན་ན་ཐེ་ཝན་དང་མ་འདྲ་བ་ཅིག་ང་རང་ཚོ་ལུང་པ།

སྤུ་གུ་ཚོ་ལ་ཡང་སློབ་སྦྱོང་སྤྲད་ཀྱི་ཡོད་པས་རྒྱལ་སྤྱིའི་གི་སྡིངས་ཆ་གི་སྒང་ལ་ཡང་བོད་པའི་སྤུ་གུ་ལ་སློབ་སྦྱོང་སྤྲད་ཀྱི་ཡོད་པ་དང་དེང་དུས་ཀྱི་སློབ་སྦྱོང་སྤྲད་ཀྱི་ཡོད་པ་དང་ཅེས་མང་པོ་ཅིག་ཞུས་བསྡད་ཀྱི་ཡོད་དེ་ནི་དངོས་ཡོད་ཀྱི་གནས་ཚུལ་ནང་ལ་ཕ་མ་དང་ཁ་བྲལ་འགྲོ་བའི་སོ་སོའི་རིག་གཞུང་དང་སྐད་ཡིག་དང་ཁ་བྲལ་འགྲོ་བའི་དེ་འདྲའི་གི་ཛ་དྲག་ཞིག་དུས་ཚོད་ཞིག་སླེབས་བསྡད་དུས་ཨ་ཚང་མས་གི་ཅིག་གང་འདྲ་འཕྲད་སའི་ན་ཞིག་གང་འདྲ་འདྲ་ཆག་ཆག་དང་སྙིང་རྗེ་མོ་བྱས་ནས་བཞག་བཞག་པ་ཡིན་པ་ཡིན་ན་རྩ་བ་ལ་འགྲིག་ཨ་ཡོད་ན་བསམ་བསམ་ཞིག་དྲན་གྱི་འདུག་ལ། ད་ལྟ་ད་རེས་བརྗོད་གཞི་འདི་ནང་ལོགས་ལ་རྣམ་པ་ཚོ་ཚོགས་འདུ་རིམ་པ་མང་པོ་ཞིག་འཚོགས་གནང་ཞིང་ད་ལྟ་འདི་ནང་ལ་ལས་འགུལ་བ་མང་པོ་ཞུགས་བཞིན་འདུག་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལ་ལས་འགུལ་བ་མང་པོ་ཞུགས་བཞིན་འདུག་ཁོང་རྣམ་ཚོས་ཀྱི་ད་རེས་ནུས་པ་བཏོན་ས་གཙོ་བོ་འདྲ་པོ་ཅིག་ག་རེ་ཆགས་ཀྱི་ཡོད་ན་ཨ་འདི་ནས་ད་ལྟ་ད་རེས་སྲིད་སྐྱོང་དང་ལྷན་དུ་རྣམ་པ་ཚོས་ཡང་བགྲོ་གླེང་འཁྲུག་པོ་ཞེ་ཅིག་བྱུང་ཡོད་པ་འདྲ་ད་ལྟ་ཚོགས་འདུ་འདི་ད་ག་སོག་རེད་ནང་མོལ་བཟོ་འདྲ་ཅིག་རེད།

དབུ་མའི་ལམ་དང་རང་བཙན་གྱི་བར་ལ་ཡང་ཅིག། ཡར་མར་བགྲོ་གླེང་མང་པོ་བྱས་ནས་དུས་ཚོད་མང་པོ་ཞིག་འཕྲོ་བརླག་འགྲོ་བསྡད་ཡོད་རེད། འདི་གི་གནས་ཚུལ་སྒང་ལ་གཞི་བཞག་ཡིན་ན་ད་ལྟ་ཕལ་ཆེར་ད་དངོས་གནས་ཅིག་བོད་པའི་སྤྱི་ཚོགས་ཀྱི་ནང་དེ་གསལ་པོ་ཞེ་པོ་ཆགས་བཞག་བསམ་བསམ་ཅིག་དྲན་གྱི་འདུག་དེ་བརྗོད་དུས་དངོས་གནས་དབུ་མའི་ལམ་རྩོད་དགོས་ཡོད་ན་རེད་དེ་དབུ་མའི་ལམ་རང་ལ་གཞི་བཞག་བྱས་ཨ་ནི་ཕར་ཕར་ཕྱོགས་ཡ་རྒྱ་ནག་ལ་བལྟས་བྱས་དབུ་མའི་ལམ་རྒྱ་ནག་ལ་རྩོད་དགོས་སྐོར་འདི་སྒང་ལ་ག་རེ་གནང་དགོས་དགོས་འདུག་ད་ག་ནང་བཞིན་གྱི་རང་བཙན་རྩོད་དགོས་ཡོད་ན་རེད་རང་བཙན་རྩོད་ས་དེ་རྒྱ་ནག་གཞུང་ཆགས་ཀྱི་ཡོད་པ་སོང་ཙང

འདི་གནས་ཚུལ་བཟང་པོ་ཞེ་དྲག་མཐོང་གི་འདུག་དེ་ཡང་མ་བྱས་པས། མ་བྱས་ཀྱི་ཡང་སོ་སོ་རང་བཙན་རྩོད་ཀྱི་ཡོད་གསུངས་བྱས་ཨ་ནི། གཅིག་དབུ་མའི་ལམ་ལ་སྐྱོན་འཛུགས་དང་སྐྱབས་མགོན་རིན་པོ་ཆེ་ལ་ཟུར་ཟ་དང་བོད་གཞུང་ལ་ཡང་འགལ་ཟླ་རེ་བྱས་ནས་ཕེབས་བསྡད་མཁན་ཡིན་པ་ཡིན་ན་དེ་འདྲའི་དཔེར་ན་ང་རང་ཆ་བཞག་ཡིན་ན་དེ་འདྲའི་རྩ་བ་རང་ཁས་ལེན་མེད་ཨ་ནི་དེ་འདྲའི་ཁས་ལེན་མེད་གསུངས་བསྡད་མཁན་ད་རིང་འདི་ཚོགས་འདུ་གི་ནང་ལ་ཨ་ལས་བ་མང་པོ་རེད་བཞག་དེ་དེ་ཡང་སྔོན་མ་དང་མ་འདྲ་བ་ད་རིང་གི་ང་ཚོ་སྤྱི་ཚོགས་ནང་ལ་ཡང

ད་ལྟ་མ་འོངས་པ་གྲ་སྒྲིག་གི་འདི་ཐོག་ལ་ཡང། མ་འོངས་ལོ་གཅིག་ནང་ལོགས་ལ་ཡང་འཆར་གཞི་འདྲ་པོ་ཅིག་དང་ཅིག་འཆར་སྣང་འདྲ་པོ་ཅིག་ག་རེ་ཡོད་ན་ལས་འགུལ་གྱི་ཐོག་ནས་བཀའ་གནང་བ་ཡིན་ན། རེད་ད་དཔེར་ན་ང་ཚོ་དེ་ཐེ་ཝན་གྱི་ནང་ལ་ཆབ་སྲིད་དང་འབྲེལ་བའི་ལས་འགུལ་སྤེལ་བའི་སྐབས་དུ་ཨ་ནེ་ཅིག་མི་འབོར་འཛོམས་པའི་དཔེ་མ་སྲིད་ཀྱི་ཉུང་ཉུང་རེད་ད་ཅིག་ད་དེ་འདྲས་དེ་ཐེ་ཝན་ཙམ་མིན་ས་རེད། ཅིག་ལུང་པ་མང་པོ་ཅིག་ལ་དེ་འདྲས་ཆགས་བསྡད་ཀྱི་ཡོད་པ་ཡིན་ས་རེད་ད་ཡིན་ན་བོད་བརྒྱུད་ནང་བསྟན་དང་འབྲེལ་བའི་གི་ཨ་ནེ་ཅིག་ལས་གཞི་ག་འདྲས་ཅིག་ཡོད་པ་ཡིན་ན་དེ་ལ་ཡང་ཚ་ཚ་འུར་འུར་བྱས་ནས་མང་པོ་ཕེབས་བསྡད་ཀྱི་ཡོད་རེད། བྱས་དུས། ད་རིང་དངོས་གནས་ད་དམིགས་བསལ་གྱི ྋགོང་ས ྋསྐྱབས་མགོན་ཆེན་པོ་དགུང་ལོ་དགུ་བཅུ་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་དེ་ཅིག་ཐེ་ཝན་གྱི་ནང་ལ་ཡང་ད་ཅིག་གང་འདྲ་ཚ་ཚ་འུར་འུར་བྱས་ནས་གང་འདྲ་ཅིག་བོད་བརྒྱུད་ནང་བསྟན་གྱི་སློབ་མ་ཙམ་མ་ཡིན་པར། བོད་པའི་ད་ང་ཚོ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ཡང ྋསྐྱབས་མགོན་རིན་པོ་ཆེ་དབུ་ཁྲིད་པའི་མི་ཁྲི་བརྒྱད་ཅིག་ཡང་བཙན་བྱོལ་ནང་ཕེབས་ཡོད་རེད་དེ་བཞིན་དུ་ཐོག་མར་དངོས་གནས་མི་ཐོག་དང་པོ་བཙན་བྱོལ་ནང་ཕེབས་པའི་སྐབས་དུ་ཁོ་རང་ཚོ་གི་དམིགས་ཡུལ་དང་རེ་བ་ཅིག་ཡོད་རེད།

ཚང་མས་གཅིག་མཉམ་རུབ་ཀྱི་ཐོག་ནས་ད་རིང ྋགོང་ས ྋསྐྱབས་མགོན་ཆེན་པོ་དགུང་ལོ་དགུ་བཅུ་ལ་ཕེབས་པའི་གི་འཁྲུངས་སྐར་འདི་སྲུང་བརྩི་བྱས་ཞེས་འདི་གི་ངོས་ནས་གཅིག་ཐེ་ཝན་གྱི་ནང་ལ་ཡང་མི་སྣ་མང་པོ་གཅིག་བོད་པའི་གཅིག་འགྲོ་བ་མིའི་ཐོབ་ཐང་རེད་བོད་པའི་གཅིག་གམ་རྩ་དོན་དང་འབྲེལ་བ་ཡོད་པ་བྱས་པའི་གི་འདི་སྒང་ལ་ཡང་རྒྱབ་སྐྱོར་གནང་ནས་ལོ་ངོ་མང་པོ་འགྲོ་གི་ཡོད་རེད་མང་པོ་གཅིག་ཡང ྋསྐྱབས་མགོན་རིན་པོ་ཆེ་གི་སློབ་མ་བོད་བརྒྱུད་ནང་བསྟན་གྱི་སློབ་མ་ཡིན་པ་སོང་ཙང་ཡང་ལོ་ངོ་མང་པོ་གཅིག་བོད་བརྒྱུད་ནང་བསྟན་དང་འབྲེལ་བ་ཡོད་པ་བྱས། འདི་རིགས་གཟེངས་རྟགས་ག་འདྲ་ཕེབས་བསྡད་ཀྱི་ཡོད་རེད། དེ་རིང་ཁོ་རང་ཚོ་གཉིས་ཆ་མཉམ་དུ་འཛོམས་བྱས། སྐྱབས་མགོན་རིན་པོ་ཆེ་གི་དགུང་ལོ་དགུ་བཅུ་ལ་ཕེབས་པའི་གོང་ས་སྐྱབས་མགོན་ཆེན་པོ་གི་སྐུ་ཡི་འཁྲུངས་སྐར་དེ་མཉམ་དུ་སྲུང་བརྩི་ཞུས་པ་ཡིན། མ་འོངས། སྐྱབས་མགོན་རིན་པོ་ཆེ་དགོངས་གཞི་དེ། གཉིས་ཆ་གི་ངོས་ནས། གཅིག་གཅིག་ལ་ངོ་སྤྲོད་ཡོང་བྱས། མ་འོངས་དུས་ལ་ཡང་ཚ་ཚ་འུར་འུར་ཆགས་ཀྱི་རེད་བསམ་བྱས། དེ་ལས་ཀྱི་རེ་བ་ཞུས་བསྡད་ཡོད་ལགས། ལོ་ལགས་སེ་དེ་ནས་ད་ལྟ་ད་བོད་ནང་ལོགས་གཏན་འཇགས་སློབ་གྲྭའི་གི་དཀའ་ངལ་སྐོར་དེ་ཤུགས་དྲག་ཆེན་པོ་གླེང་བཞིན་ཡོད་པ་ཤག་འདི་སྒང་ལ་ཡ་ད་མ་འོངས་ལས་འཆར་གི་ཐོག་ལ་ཡ་འཆར་གཞི་གྲ་སྒྲིག་གནང་ཤག་ད་ག་ནང་བཞིན་བོད་ནང་གི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་འདི་སྐོར་ལ་ཡིན་ནའི་གླེང་སློང་ཤུགས་ཆེན་པོ་གནང་ཡོད་ས་རེད་ད་འདི་ད་ད་ཐེ་ཝན་ནང་ལོགས་ལ་ཡ་ཐད་ཀར་ལས་འགུལ་གནང་ཕྱོགས་དང་འབྲེལ་བའི་ཐོག་ནས་འབྲེལ་བ་ག་འདྲ་བྱ་གི་རེད་བསམ་གོང་བཀོད་གནང་ལོ། ད་གང་འདྲ་ཅིག་ངས་ཀྱི་གོང་དུ་ཞུས་པ་ནང་བཞིན་ལས་ལུང་པ་དཔེར་ན་ད་ལན་ཨ་ད་གང་འདྲ་ཅིག་འདི་འདྲ་ཞིག་ཅིག་དྲན་རྟོག་འདི་ཞུས་ན་བསམས་སོང་དཔེར་ན་ད་ལན་ངེད་ཅག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ལ UPR གྱི་ཚོགས་འདུ་འདིའི་སྐབས་ཆ་བཞག་གི་ནང་དངོས་གནས་ད་ལྟ་བར་དུ་བྱུང་མ་མྱོང་བ། རྒྱལ་ཁབ་ཉི་ཤུ་རྩ་གཅིག་གིས་ཡ་བོད་དོན་སྒང་ལ་རྒྱབ་སྐྱོར་གནང་ཡོད་རེད་འདི་དེ་དངོས་གནས་ད་ཐེ་ཝན་གྱི་ངོས་ནས་བལྟས་པ་ཡིན་ན་ཧ་ལས་པ་ཅིག་དངོས་གནས་ཅིག་ག་ས་ཅིག་བོད་པའི་གི་སྒང་ལ་རྒྱབ་སྐྱོར་གནང་མཁན་ཅིག་ཧ་ལས་པ་ཅིག་ཡོད་པ་ཅིག་འདི་སྒང་ལ་གསལ་པོ་ཞེ་པོ་ཅིག་མཐོང་བསྡད་ཀྱི་ཡོད་རེད། ཡིན་པ་ཡིན་ན་ལས་མཚམས་ཅིག་ལ་ཡ། སོ་སོའི་རྒྱལ་ཁབ་ཀྱི་ངོས་ནས་བོད་པའི་གི་སྒང་ལ་ཁྲིམས་འཆར་བཞག་པའི་སྐབས་དུ། རྒྱ་ནག་གི་དཔལ་འབྱོར་གྱི་གནོན་གནོན་ཤུགས་རེད་ད་ག་ནང་བཞིན་གྱི་ལུང་ལུང་པ་སོ་སོའི་གི་ཡང། ཅིག་གང་འདྲ་ཅིག་གནས་ཡས་ཀྱི་ཁེ་བཟང་དགོས་ཡས་ཀྱི་ཆེད་དུ་ཡ་རྒྱ་ནག་མཉམ་དུ་ཚོང་འབྲེལ་བྱ་དགོས་ཡོད་ཡོད་པ་སོང་ཙང། ཨ་འདི་འདྲའི་གི་ཡང་དཀའ་ངལ་ལ་གཟིགས་བྱས་ཨ་ཅིག་གང་འདྲ་རྒྱབ་སྐྱོར་ཐད་ཀར་གནང་ཐུབ་ཀྱི་ཡོད་མ་རེད་དེ། ཨ་འདི་གི་སྒང་ལ་ཡ་ས་གནས་སོ་སོ་ནང་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ད་ག་ནང་བཞིན་གྱི་ས་གནས་སོ་སོ་ནང་ཡོད་པའི་བོད་མི་ལུང་པ་ད་ག་རང་གི་མི་སེར་ཡིན་དེ་འདྲ་ཚང་མས་ཀྱི་མཉམ་རུབ་ཐོག་ནས་ཨ་ནི། ཀྱི་གང་འདྲ་ཅིག་གྲོས་ཚོགས་འཐུས་མིའི་ངོས་ནས་རེད་གྲོས་ཚོགས་འཐུས་མི་ཞུ་དུས་ད་གང་འདྲ་ཅིག་མི་མང་གི་སྐུ་ཚབ་ཆགས་ཀྱི་ཡོད་རེད་དེ་འདྲའི་གི་ངོས་ནས་ཨ་ནི་གཞུང་ལ་ཅིག་ཞུ་གཏུག་རྒྱག་ཡས་དང་ད་ག་ནང་བཞིན་གྱི་ཨ་ནི་མི་མང་ཚོ་ལ་ཡིན་ནའི། ཨ་ནི་ཅིག་རྒྱ་ནག་གིས་ད་ལྟའི་རྒྱ་ནག་མཉམ་དུ་འབྲེལ་བ་གནང་བྱས་རྒྱ་ནག་གིས་ཨ་ནི་འཛམ་བུ་གླིང་ཡོངས་ལ་ཡང་ད་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་པ་དང་ད་ག་ནང་བཞིན་གྱི་བོད་ནང་ལ་ཡང་ཨ་ནི་ད་ད་ལྟ་བར་དུ་བོད་པའི་མི་ཚོགས་ཀྱིས་ལོ་ངོ་བདུན་ཅུ་དོན་གྲངས་ཨ་ནི་སོ་སོ་གང་འདྲ་ཅིག་ལུས་སྲོག་འབེན་ལ་བཙུགས་བྱས་ཨ་ནི་རྒྱ་ནག་མཉམ་དུ་ཁ་གཏད་བྱས་བསྡད་ཡོད་རེད་མ་འོངས་རྒྱ་ནག་གིས་ད་ལྟའི་གི་བྱས་བཞག་པ་དེ་སྲིད་ཇུས་དེ་ག་རང་ལ་འདི་འདྲ་བྱས་ན་ཅིག་འཛམ་བུ་གླིང་ཡོངས་ཀྱི་ངོས་ནས་འདི་ལ་རྒྱབ་སྐྱོར་མ་གནང་བྱས་ད་ལྟ་ནས་ཡ་འགོག་ཐབས་མ་གནང་པ་ཡིན་ན་མ་འོངས་འདི་དཀའ་ངལ་འདི་ཚང་མ་ལོགས་ལ་འཕྲད་ཀྱི་ཡོད་པ་སོང་ཙང་ད་ལྟ་ནས་ཡ་ནི་འདིའི་སྐོར་ལ་ཡ་ཅིག་ཡར་མར་ཞུ་གཏུག་རྒྱག་ཡས་དང་དམིགས་བསལ་གྱི་ད་ལྟའི་ཡ་བོད་པའི་གི

དེ་བར་དེ་ལོ་གསར་ཡོད་པ་སོང་ཙང་དུས་ཚོད་ཐུང་ཐུང་ཡིན་པ་སོང་ཙང་ཨ་གསུམ་བཅུའི་དུས་དྲན་སླེབས་ལ་ཉེ་བ་ཡིན་པ་ཨ་ཚང་མས་གོ་སྒྲིག་དགོས་ཀྱི་ཡོད་པ་ད་ག་ནང་བཞིན་དམིགས་བསལ་ཐེ་ཝན་གྱི་ནང་ལ་ཡང་རྒྱ་ནག་གི་མི་མང་དང་རྒྱ་ནག་དང་འབྲེལ་བ་ཤུགས་ཆེན་པོ་ཡོད་པ་སོང་ཙང་ཨ་སྐད་དེ་རྒྱ་ཡིག་དང་རྒྱ་སྐད་ཡིན་པ་སོང་ཙང་ཨ་ནི་དེ་བོད་པའི་ཁ་ཡོད་ལ་ཡོད་གནས་ཚུལ་ངོ་སྤྲོད་བྱེད་ཡས་གི་དེ་ནས་གོ་སྐབས་ཟིན་བྱས་དེ་ལས་འགུལ་སྤེལ་བསྡད་ཀྱི་ཡོད་རེད་ད་ལྟ་ཆ་བཞག་གི་ནང་སླེབས་ལ་ཉེ་བའི་སྒང་དུ་ཕྱི་ཟླ་གསུམ་པའི་ཏ་རིག་གཉིས་ལ་ཡང

ལོ་ལགས་སེ་གོང་དུ་ང་ཚོ་བཀའ་མོལ་ཞུ་ས་དེ་ཐེ་ཝན་ནང་ལ་ཡ་བཞུགས་གཏན་འཇགས་པ་བོད་དང་ཐེ་ཝན་འགྲོ་བ་མིའི་ཐོབ་ཐང་ཚོགས་པའི་འགན་འཁུར་བ་བཀྲ་ཤིས་ཚེ་རིང་ལགས་རེད་བཀྲ་ཤིས་ཚེ་རིང་ལགས་ང་ཚོ་ལས་རིམ་དུ་ཕེབས་པར་ཐུགས་རྗེ་ཆེ། ཨོ་བཀྲ་ཤིས་བདེ་ལེགས་ཐུགས་རྗེ་གནང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་མཇུག་བསྡོམས་མ་ཞུས་གོང་གསར་འགྱུར་རིང་ལུགས་འདི་ཁག་ཅིག་བཞག་ནས་སྙན་སྒྲོན་ཞུ་ཡིན། ཁ་སང་སྤྱི་ཟླ་གསུམ་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ཁག་ཅིག་གིས་སྤྱི་ཚོགས་དྲ་ལམ། དེ་སྔ Twitter དང་ད་ཆ X ཞེས་བརྗེ་བསྒྱུར་བྱས་པ་དེའི་བརྒྱུད་བོད་ཀྱི་ཁམས་སྡེ་དགེ་ཁུལ་ཆུ་མཛོད་གློག་ཁང་འཛུགས་སྐྲུན་དང་འབྲེལ་ནས་བོད་མིའི་དགོན་གྲོང་གནས་སྤོས་བྱེད་རྒྱུར་ཞུ་འབོད་ངོ་རྒོལ་བྱེད་མཁན་འཇུ་བཟུང་བྱས་པའི་གནད་དོན་ཐད་ཐུགས་འཚབ་དང་འབྲེལ་རྒྱ་ནག་གཞུང་གི་བྱ་སྤྱོད་ལ་སྐྱོན་བརྗོད་གནང་འདུག། ཨ་རིའི་ཕོ་བྲང་དཀར་པོའི་མདུན་བོད་མི་རྣམས་འདུ་འཛོམས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་ཁམས་སྡེ་དགེ་རྫོང་གི་མི་མང་ལ་གདུང་སེམས་མཉམ་སྐྱེད་ཆེད་རྔམ་སྟོན་སྐད་འབོད་ཀྱི་ལས་འགུལ་གནང་འདུག་དེ་དང་འབྲེལ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་ཨ་མི་རི་ཀའི་མི་ནི་སོ་ཊ་ས་གནས་སུ་ཡང་རྒྱ་ནག་གཞུང་གི་གོང་ཞུས་བྱ་སྤྱོད་ཁག་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་འདུག། ཡང་ཁམས་སྡེ་དགེ་ཁུལ་འབྲི་ཆུའི་རྒྱུད་དུ་རྒྱ་ནག་གཞུང་གིས་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་ཆེད་དེ་ཁུལ་གྱི་གྲོང་ཚོ་དང་དགོན་སྡེ་ཁག་ཅིག་གནས་སྤོས་བྱེད་དགོས་པའི་བཙན་བཀའ་བཏང་པ་དང་གནས་སྤོས་བྱེད་འདོད་མེད་པ་དང་ལས་གཞི་དེ་ལ་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་མང་པོ་ཞིག་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་པའི་གནས་ཚུལ་འབྱུང་བཞིན་པའི་གནས་སྟངས་ཐད་ཟླ་བ་དེའི་ཚེས་གཅིག་ཉིན་ནེ་དར་ལེནཌ་ནང་བོད་མི་དང་བོད་དོན་རྒྱབ་སྐྱོར་བ་མང་པོས་རྒྱལ་ས་ཨེམ་སི་ཏན་ནང་ཡོད་པའི་རྒྱ་ནག་གཞུང་ཚབ་མདུན་འཛོམས་ནས། ངོ་རྒོལ་གྱི་ལས་འགུལ་སྤེལ་འདུག། ཨ་རིའི་ཕོ་བྲང་དཀར་པོའི་མདུན་བོད་མི་རྣམས་འདུ་འཛོམས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་ཁམས་སྡེ་དགེ་རྫོང་གི་མི་མང་ལ་གདུང་སེམས་མཉམ་སྐྱེད་ཆེད་རྔམ་སྟོན་སྐད་འབོད་ཀྱི་ལས་འགུལ་གནང་འདུག་དེ་དང་འབྲེལ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་ཨ་མི་རི་ཀའི་མི་ནི་སོ་ཊ་ས་གནས་སུ་ཡང་རྒྱ་ནག་གཞུང་གི་གོང་ཞུས་བྱ་སྤྱོད་ཁག་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་འདུག།